ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་བཞི་བཅུ་ཞེ་དགུ་རབ་གནས་ཆུ་སྟག་ལོའི་བོད་ཟླ་བཅུ་གཉིས་པའི་ཚེས་བཅོ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་གཉིས་པའི་ཚེས་བརྒྱད་རེས་གཟའ་ལྷག་པའི་སྔ་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་གུས་མོ་གཡང་སྒྲོན་བཅས་ང་ཚོ་ཐུན་མོང་ནས་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་རྒྱུ་དང་ཆབས་ཅིག་གཤམ་ལ་ལེ་ཚན་ཁག་རིམ་པས་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་ཐོག་མར་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བོད་མིའི་སྐུ་ཚབ་ཀྱིས་ཨ་རིའི་གྲོས་ཚོགས་གོང་འོག་གི་འཐུས་མི་གནད་འགག་ཅན་མང་པོ་ཞིག་དང་མཇལ་མོལ་གནང་སྟེ་ཨ་རིའི་གྲོས་ཚོགས་སུ་བོད་རྒྱའི་དཀའ་རྙོག་སེལ་རྒྱུའི་ཁྲིམས་འཆར་ངོ་སྤྲོད་གནང་ཡོད་པ་དེར་རྒྱབ་སྐྱོར་ཡོང་ཐབས་སུ་འབད་བརྩོན་གནང་བཞིན་ཡོད་པའི་སྐོར་དང།

ཁུ་རུ་མཉམ་རུབ་གནང་དགོས་གལ་ཆེན་པོ་ཡིན་པའི་སྐོར་དང། དེ་ནས ྋགོང་ས་ཏཱ་ལའི་བླ་མ་མཆོག་གིས་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དང་མཇུག་ཏུ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ལེ་ཚན་བཅས་གསར་འགྱུར་དང་ལེ་ཚན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད།

གྲོས་ཚོགས་གོང་མའི་འཐུས་མི Brian Schatz དང། ཨ་མི་རི་ཀའི་གྲོས་ཚོགས་སུ་བོད་དོན་ཁྲིམས་ཡིག་གཏན་འབེབས་གནང་རྒྱུར་རྒྱབ་སྐྱོར་ཤུགས་ཆེ་གནང་མཁན་གྲོས་ཚོགས་གོང་མའི་འཐུས་མི Todd Young བཅས་དང་མཇལ་འཕྲད་གནང་སྟེ། གཙོ་བོ་བོད་རྒྱའི་དཀའ་རྙོག་སེལ་རྒྱུའི་ཁྲིམས་ཡིག་ཁྲིམས་འཆར་ཞིག་གྲོས་ཚོགས་འོག་མའི་ནང་ཉེ་ལམ་བསྐྱར་དུ་འདོན་སྤེལ་གནང་ཡོད་པ་དེའི་ཐད་རྒྱབ་སྐྱོར་ཤུགས་སྣོན་བསྐྱོན་རྒྱུའི་ཆེད་འབོད་སྐུལ་གནང་བ་དང། ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཱི་ཁལ་མེ་ཁོལ་མཆོག་གིས། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་མཇལ་བར་དགའ་སྣང་ཆེན་པོ་གནང་ཡོད་པ། བོད་མིའི་སྐུ་ཚབ་ཆེད་བཅར་ཞུ་མཁན་ཁོངས་ནས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་བར་བརྒལ་གཙོ་འཛིན་བུ་ཆུང་ཚེ་རིང་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། ཁོང་དང་སྐུ་ཞབས་ཇིམ་མེག་གྷོན་གཉིས་ཀྱིས་ཉེ་ཆར་རང་ལ་གྲོས་ཚོགས་འོག་མའི་ནང་ལ་ཁྲིམས་འཆར་གཅིག་ངོ་སྤྲོད་བསྐྱར་དུ་གནང་བ་དེའི་ཐོག་ལ་ང་ཚོས་བཀའ་མོལ་ཞུ་བ་དེ་བོད་ཀྱི་ཐོག་ལ་ཁྲིམས་འཆར་དེ་ཡིན་དུས་ཞུ་མ་ཐུབ་པ་ད་རེས་ད་སྲིད་སྐྱོང་མཆོག་འདིར་ཕེབས་པའི་སྐབས་ལ་དངོས་སུ་ཁོང་མཇལ་བྱས་ཅིག། ཐུགས་རྗེ་ཆེ་ཞུ་ཡ་ཅིག་དང་དེའི་རྐྱེན་པས་ད་ལྟའི་དེ་ལྟར་ཁྲིམས་འཆར་དེ་མདུན་སྐྱོད་བྱེད་ཡ་དང་དེ་དང་མཉམ་དུ་ཨ་རིའི་གྲོས་ཚོགས་ནང་ལ་ཡང་བོད་དོན་ཐོག་ལ་མདུན་སྐྱོད་གནང་སྟངས་ཀྱི་གནད་དོན་ཐོག་ལ་བཀའ་མོལ་ཞུ་ཡ་དེ་གནང་སོང། སྔ་མོའི་སྐབས་ལ་འདིར་ཕེབས་སྐབས་ལ་གྲོས་ཚོགས་ནང་ལ་ཁྲིམས་འཆར་དེ་ངོ་སྤྲོད་གནང་རྒྱུ་རེད་དེ་དུས་ཁྲིམས་འཆར་ངོ་སྤྲོད་གནང་ཡ་གི་བཀའ་མོལ་ཅིག་ཕེབས་གནང་བ་རེད། ད་ད་ལྟའི་དུས་ཚོད་འདི་ལ་ཁྲིམས་འཆར་ངོ་སྤྲོད་གནང་གྲུབ་པ་ཡིན་དུས་དེ་རིང་ད་སྐུ་ཞབས་མེ་ཀོལ་མཇལ་བའི་སྐབས་ལ་ཁོང་ལ་ཐུགས་རྗེ་ཆེ་ཞུ་ཡ་ཙམ་རེད་ད་གཞན་མཇལ་བའི་སྐབས་ལ་ད་ཁྲིམས་འཆར་འདི་ལ་ཅིག་རྒྱབ་སྐྱོར་ཡང་ད་ཁྲིམས་འཆར་འདིའི་བརྒྱུད་བྱས་བོད་ཀྱི་གནད་དོན་ཐོག་ལ་མུ་མཐུད་ནས་ཅིག་དགོངས་བཞེས་གནང་ཡ་འདི་འདྲའི་ཐབས་ཤེས་གནང་ཡ་དོན་དག་བཀའ་མོལ་ཞུ་ཡ་གོ་སྐབས་བཞེས་གནང་གི། སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མི་རི་ཀའི་ནང་ཕྱི་ཟླ་གཉིས་པའི་ཚེས་གཅིག་ཉིན་ཕེབས་འབྱོར་བྱུང་བ་དང་བསྟུན་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་ཨ་ཙི་ར་ཛི་ཡ་མཆོག་དང། དེ་བཞིན་ཕོ་བྲང་དཀར་པོའི་འབྲེལ་ཡོད་མི་སྣ་བཅས་དང་མཇལ་འཕྲད་གནང་ཡོད་ཅིང། ད་རེས་ཕྱོགས་ཕེབས་སྐབས་འདིར་ཨ་མི་རི་ཀའི་གྲོས་ཚོགས་ནང་མང་མོས་སུ་གྱུར་བ་སྤྱི་མཐུན་ཚོགས་པའི་གནད་འགག་ཅན་གྱི་མི་སྣ་ཁག་དང་མཇལ་མོལ་གནང་རྒྱུ་འདི་གཙོ་གནད་ཅིག་ཡིན་འདུག་ལ། ཕྱི་ཚེས་བདུན་ཉིན་གྱི་མཛད་རིམ་དང་པོ་དེ་སྤྱི་མཐུན་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་གཞོན་གྲས་ཡིན་པ་མཱ་རི་ཨོ་ཌི་ཨས་དང་མཇལ་བར། ཁོང་གིས་བོད་ཀྱི་གནད་དོན་སྤྱི་དང་ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྐུ་ཡི་ཡང་སྲིད་ཀྱི་གནད་དོན་ཐད་དོ་སྣང་ཡོད་པ་གསུངས་འདུག། བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་གྲུབ་ལགས་ཀྱིས་གྲོས་ཚོགས་སུ་ངོ་བཅར་ཞུས་པའི་སྐབས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན་དུ། ཁོ་རང་ངོས་བྱུང་ནས་ད་ལྟའི་སྐུའི་ཡང་སྲིད་ཐོག་ལ་ཡིན་པ་ནའང་རེད་དེ་ག་ནང་བཞིན་དང་བོད་དོན་གྱི་རང་དབང་གི་ཐོག་ལ་ཡང་མུ་མཐུད་ནས་རྒྱབ་སྐྱོར་གནང་གི་ཡིན་ཨ་ད་ལྟའི་མུ་མཐུད་ནས་འབྲེལ་བ་བྱེད་རོགས་གནང་ཞེས་བྱེད་སྒོ་དེ་འདྲ་ཞུས་ཀྱི་འདུག་ཨ་ནི་ཡང་ཞིབ་ཕྲ་དེ་འདྲ་ཞུ་དགོས་དེ་འདྲ་ཡོད་པ་ན་ཐད་ཀར་འབྲེལ་བ་གནང་རོགས་གནང་ཟེར་ཚང་མ་ངས་ཤེས་ཀྱི་མ་རེད་ཟེར་དེ་ཡིན་དུས་ཨ་ནི་འབྲེལ་བ་བཟོས་རོགས་གནང་ཟེར་ག་ཚད་འབྲེལ་བ་བྱེད་རོགས་ཅེས་བྱེད་ཅེས་ཞུས་ཀྱི་འདུག་དེ་ག་ནང་བཞིན་ང་རང་ཚོ་ཁོ་རང་ཚོ་གི་ད་ལན་འདི་ཁོ་རང་དངོས་སུ་མཇལ་ཡོད་དེ་གཙོ་བོ་དེ་འདི་ལྟ་ཡི་གཤམ་འོག་གི་ལས་བྱེད་དེ་གའི་ལ་མུ་མཐུད་ནས་ང་ཚོ་འབྲེལ་བ་ཡོད་རེད་མུ་མཐུད་འདི་ད་ལྟ་འབྲེལ་བ་བྱེད་བྱས་མཇུག་སྐྱོང་བྱ་ཡས་ཀྱི་ཚོས་ལས་ཀ་མང་པོ་བྱས་ཡོད་རེད་དེ་བྱེད་ཡས་ཀྱི་ང་ཚོ་ད་ལྟ་དང་ལས་ཀ་ད་ལྟ་དེ་བྱས་འདི་དེ་གི་གོ་སྐབས་དེ་ཡག་པོ་ཅིག་བྱུང་སོང་ཅེས་བཤད། སྲིད་སྐྱོང་མཆོག་དང་ལྷན་དུ་བྱང་ཨ་མི་རི་ཀའི་སྐུ་ཚབ་དོན་གཅོད་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགོ་ཁྲིད་རྣམ་པ། བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་དྲུང་ཆེ་གཞན་ཡང་བོད་མིའི་སྐུ་ཚབ་ཀྱི་རུ་ཁག་ཅིག་དངོས་སུ་བཅར་བ་དང་དེ་བཞིན་ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་རི་ཆར་གྷེར་དངོས་སུ་ཕེབས་ཐུབ་མེད་ཀྱང་གྲོས་ཚོགས་འཐུས་མི་གནད་འགག་ཅན་མང་ཆེ་བ་དང་མཉམ་དུ་དྲ་རྒྱའི་ཐོག་ནས་བཀའ་མོལ་གནང་སྟེ། སྲིད་སྐྱོང་མཆོག་གིས་སྣེ་ཁྲིད་པའི་བོད་མིའི་སྐུ་ཚབ་ཀྱི་ངོས་ནས་བོད་རྒྱའི་དཀའ་རྙོག་སེལ་དགོས་པའི་ཨ་མི་རི་ཀའི་ཁྲིམས་འཆར་འདི་བཞིན་ཨ་རིའི་གྲོས་ཚོགས་བརྒྱ་དང་བཅོ་བརྒྱད་པའི་ནང་ངོ་སྤྲོད་གནང་ཡོད་པ་འདིར་རྒྱབ་སྐྱོར་གནང་དགོས་པའི་འབོད་སྐུལ་ཞུས་གནང་འདུག་སྲིད་སྐྱོང་མཆོག་དང་མཉམ་བཅར་ཞུས་པའི་བོད་མིའི་སྐུ་ཚབ་རྣམ་པས་གསུངས་ན། ད་རེས་སྲིད་སྐྱོང་མཆོག་གིས་ཨ་མི་རི་ཀའི་རྒྱལ་སའི་ཁུལ་གྱི་ཕྱོགས་ཕེབས་ཐེངས་གཉིས་པའི་སྐབས་འདིར། དེ་སྔ་དང་མི་འདྲ་བར་སྤྱི་མཐུན་ཚོགས་པའི་གྲོས་ཚོགས་ཀྱི་འཐུས་མི་གནད་འགག་ཅན་དང་ཤུགས་རྐྱེན་ལྡན་པ་ཁག་དང་མཇལ་མོལ་གནང་རྒྱུ་འདི་གལ་གནད་ཅན་དུ་བརྩིས་ཡོད་པ་འགྲེལ་བརྗོད་གནང་བྱུང། ད་གཙོ་བོ་དེ་འདི་རེད་ད་གྲོས་ཚོགས་འོག་མའི་ནང་ལ་ཡང་སྤྱི་མཐུན་ཚོགས་པའི་གི་ད་འགན་འཁྱེར་བྱས་ཚོགས་ཆུང་མང་པོ་ཅིག་དབུ་ཁྲིད་ཀྱི་འགན་འཁྱེར་གྱི་ཡོད་དུས་ཡང་ང་རང་ཚོ་གི་དེ་བཙན་བྱོལ་བོད་མིའི་སྒྲིག་འཛུགས་ངོ་སྦྱོར་རེད་ཨ་ནི། ད་འདི་དེ་ང་རང་ཚོ་གི་ཕྱག་ལས་མང་པོ་ཅིག་སྒང་ལ་ཡང་ངོ་སྤྲོད་གནང་ཡས་དང་འདི་འབྲེལ་བ་མཐུད་ཡས་དེ་རེད་ཨ་ནི།
མཛད་རིམ་སྔོན་སྒྲིག་ལྟར་ན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་སྣེ་ཁྲིད་པའི་བོད་མིའི་སྐུ་ཚབ་ཀྱི་ངོས་ནས་ཕྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་གནད་འགག་ཅན་ཁག་ཅིག་དང་མུ་མཐུད་ནས་མཇལ་མོལ་གནང་བཞིན་ཡོད་པ་རེད། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བཀྲ་ཤིས་དབང་ཕྱུག་གིས་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་གསར་འགྱུར་འགོ་མ་དབྱངས་སྒྲོན་ནས་སྙན་སྒྲོན་ཞུ་གི་ཡིན། ཐའེ་ཝན་དུ་བོད་རང་བཙན་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དབུ་བཙུགས་གནང་འདུག་དེ་ཡང་ཐའེ་ཝན་ནང་གནས་བཞུགས་གནང་མཁན་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་ཀྱིས་གཙོ་འཁྲིད་གནང་བའི་ཐོག་དེ་རིང་ཕྱི་ཚེས་བརྒྱད་ཉིན་ཐའེ་ཝན་གྲོས་ཚོགས་ལྷན་ཁང་གི་མདུན་དུ་གསར་འགོད་ལྷན་ཚོགས་ཤིག་དབུ་བཙུགས་ཀྱིས་སྤྱི་ཟླ་གསུམ་པའི་ཚེས་བཅུ་བར་བོད་རང་དབང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་སྤེལ་གནང་བཞིན་ཡོད་པ་དང་ལས་འགུལ་དེ་དག་སྤེལ་དགོས་དམིགས་གཙོ་བོ་ནི་ལས་འགུལ་དེའི་བརྒྱུད་རིམ་ནས་བོད་དོན་དྲིལ་བསྒྲགས་གནང་རྒྱུ་ཡིན་པའི་སྐོར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང

ཁོ་ཚོའི་རྩ་བ་རང་རྒྱུས་མེད་པ་སོང་ཙང་ནི་ཨ་ཀྱི་ཡི་གུ་སྒྲ་འཁྱམ་ཡོང་དེ་ངས་ཁོ་ཚོ་ལ་ཡང་ད་ང་ཚོ་ངོ་སྤྲོད་བྱེད་ཡག་གི་དམིགས་ཡུལ་གཙོ་བོ་སེམས་ཅན་ཨ་འདིའི་ཟིན་བོད་རང་དབང་གི་རྐང་འཁོར་སྐོར་སྐྱོད་ཡོང་རེད་ལ། ཡང་བཀྲ་ཤིས་ཚེ་རིང་ལགས་ཀྱིས་ཐའེ་ཝན་ནང་བོད་མི་མང་པོ་ཡོད་མིན་ལ་མ་ལྟོས་པར་དེ་རིང་ལས་འགུལ་ནང་བོད་མི་བཞིས་གཙོས་པའི་ཁྱོན་མི་གྲངས་སུམ་ཅུ་ཙམ་མཉམ་ཞུགས་གནང་ཡོད་པ་མ་ཟད་བོད་རང་དབང་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེར་ཐའེ་ཝན་མི་མང་དང་གསར་འགོད་པའི་ངོས་ནས་ཐུགས་སྣང་ཆེན་པོ་གནང་གི་ཡོད། པ་གསུང་གི་འདུག་ལ་ལས་འགུལ་དེ་ཉིན་གཅིག་གི་ལས་འགུལ་མ་ཡིན་པར་དུས་ཡུན་རིང་པོའི་ལས་འགུལ་ཞིག་ཡིན་དུས་ད་དུང་མུ་མཐུད་མི་མང་གིས་མཉམ་ཞུགས་གནང་རྒྱུ་ཡིན་པ་རེད་ལ་ལྷག་པར་དུ་ད་རེས་ཀྱི་ལས་འགུལ་འདིའི་ནང་དེ་སྔ་བོད་དོན་ལས་འགུལ་ནང་མཉམ་ཞུགས་གནང་མྱོང་མེད་པའི་ཐའེ་ཝན་གྱི་གཞོན་སྐྱེས་མང་པོ་ཞིག་ཀྱང་ད་རེས་མཉམ་ཞུགས་གནང་ཡོད་པ་རེད་ལ་གཞོན་སྐྱེས་ཚོས་ཀྱང་གསར་འགོད་ལྷན་ཚོགས་ཐོག་ཁོང་རྣམ་པའི་ལས་འགུལ་དེ་ནང་མཉམ་ཞུགས་གནང་དགོས་དོན་གཙོ་བོ་ནི་རྒྱ་ནག་གཞུང་གིས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་བཏང་བར་གདུང་སེམས་མཉམ་སྐྱེད་ཀྱི་ཆེད་དུ་ལས་འགུལ་དེ་ནང་མཉམ་ཞུགས་གནང་བ་ཡིན་ལུགས་གསར་འགོད་པར་ངོ་སྤྲོད་གནང་ཡོད་ལུགས་བོད་དོན་ལས་འགུལ་བ་བཀྲ་ཤིས་ཚེ་རིང་ལགས་ཀྱིས་གསུང་གི་འདུག། ཡང། རྒྱལ་བ་ཀརྨ་པ་རིན་པོ་ཆེ་མཆོག་གིས་སྐུ་ཉིད་རྒྱ་གར་ནང་ཕྱིར་ཕེབས་གནང་རྒྱུའི་ཆེད་ད་ལྟ་རྒྱ་གར་གཞུང་དང་བཀའ་མོལ་གནང་མུས་ཡིན་པས་བཀའ་མོལ་ཡག་པོ་བྱུང་ཚེ་རྒྱ་གར་ལ་ཕེབས་རྒྱུའི་དགོངས་པ་བཞེས་བཞིན་ཡོད་ཅེས་བཀའ་གནང་འདུག། དེ་ཡང་རྒྱལ་བ་ཀརྨ་པ་མཆོག་གིས་ཉེ་ལམ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་བཀའ་བརྒྱུད་སྨོན་ལམ་དུ་དྲ་ཐོག་ཚོགས་ཞུགས་གནང་ཡོད་པ་དང་སྒྲོལ་མ་ལྷ་ལྔའི་ཆོ་གའི་གསུང་ཆོས་མཛད་གནང་བའི་ཞོར་འཕྲོས་དུ་སྐུ་ཉིད་རྒྱ་བལ་འབྲུག་གསུམ་ནང་ཆིབས་བསྒྱུར་གནང་རྒྱུ་ཐུགས་རེ་ཆེན་པོ་ཡོད་ལ་ལས་དང་རྟེན་འབྲེལ་ཚོགས་པའི་དུས་ལ་སླེབས་ངེས་ཡིན་ཞེས་བཀའ་གནང་འདུག་དེ་ཡང་རྒྱལ་བ་ཀརྨ་པ་རིན་པོ་ཆེ་མཆོག་གིས། ལས་དང་ལས་སྨོན་རྟེན་འབྲེལ་ཚང་མ་འཛོམས་པའི་སྐབས་ལ་ཡང་བསྐྱར་སྐུ། རྒྱ་གར་ལ་ཡང་ཡོང་བྱས་ཨ་ནི་བོད་སྐད་བཤད་བྱའི་དོན་ཨ་རུ་ཨང་ཡོད་ལ་ཨ་ནི་དེ་མ་ཡིན་པ་རྒྱ་གར་ཙམ་དུ་མ་ཟད་པས་ཡང་དཔེར་ན་ང་ཚོ་བལ་ཡུལ་ལ་ཡིན་ནའང་རེད་དེ་ནང་བཞིན་གྱི་འབྲུག་ལ་ཡིན་ནའང་རེད་ཨ་གང་ལྟར་གྱི་རྒྱ་བལ་འབྲུག་གསུམ་གྱི་ས་ཆ་དེ་ཚོ་ལ་ཡ་སྔོན་མ་ཡིན་ན་ཅིག་འགྲོ་ཐུབ་ཡོད་མ་རེད་མ་འོངས་པ་ལ་ཏན་ཏན་ཅིག་རྒྱ་གར་ཙམ་དུ་མ་ཟད་པས་ཅིག་བལ་ཡུལ་ཡིན་ནའང་རེད་དེ་ནང་བཞིན་འབྲུག་ཡིན་ནའང་རེད་དེ་གི་དེ་ལས་ཨ།

དེ་ཅིའི་ཕྱིར་བཞུགས་གནང་རོགས་གནང་ཟེར་ཞུ་ཡ་ཡིན། ཡང་རྒྱལ་དབང་ཀརྨ་པ་རིན་པོ་ཆེ་མཆོག་གིས་སྐུ་ཉིད་རྒྱ་གར་ནང་ཕྱིར་ཕེབས་གནང་རྒྱུའི་ཆེད་ད་ལྟ་རྒྱ་གར་གཞུང་དང་བཀའ་མོལ་གནང་མུས་ཡིན་པས་བཀའ་མོལ་ཡག་པོ་བྱུང་ཚེ་རྒྱ་གར་ལ་ཕེབས་རྒྱུའི་དགོངས་པ་བཞེས་བཞིན་ཡོད་པ་མ་ཟད་ཐོག་མར་བོད་ནས་ཕེབས་དུས་བལ་ཡུལ་བརྒྱུད་བལ་ཡུལ་ནང་ཆུ་ཚོད་འགའ་ཤས་ཤིག་བཞུགས་རྒྱུ་བྱུང་བ་ལས་དེ་མིན་ད་བར་བལ་ཡུལ་ནང་ཕེབས་མྱོང་མེད་སྟབས་མ་འོངས་པར་བལ་ཡུལ་ནང་དུ་ཡང་ཏན་ཏན་ཕེབས་ཐུབ་པའི་རེ་བ་ཆེན་པོ་ཡོད་ཅེས་དང། ལྷག་པར་དུ་འབྲུག་ལ་ཆ་མཚོན་པ་ཡིན་ན་འབྲུག་རྒྱལ་གོང་མ་ཚོ་དང་རྒྱལ་བ་ཀརྨ་པ་སྐུ་འཕྲེང་བཅོ་ལྔ་པ་དང་བཅུ་དྲུག་པ་སོགས་པའི་ཀརྨ་པ་རིམ་བྱོན་དང་འབྲེལ་བ་ཆེན་པོ་ཞིག་ཡོད་པ་ཡིན་དུས་འབྲུག་ཡུལ་དུ་ཕེབས་རྒྱུའི་རེ་བ་ཡང་གནང་བཞིན་ཡོད་ཅེས་བཀའ་གནང་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་ཆབ་སྲིད་བཙོན་ཟུར་གྲགས་ཅན་མགོ་ལོག་འཇིགས་མེད་ལགས་ཀྱི་སྐུ་ཚེའི་ལོ་རྒྱུས་བདེན་སྐྱབས་འཚོལ་བའི་འབོད་སྒྲ་ཟེར་བ་ཞིག་དཔར་སྐྲུན་འགྲེམས་སྤེལ་གནང་ཡོད་པ་རེད། བོད་ཀྱི་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱི་སྐུ་ཚེའི་ལོ་རྒྱུས་དང་བོད་དོན་འཐབ་རྩོད་ཀྱི་བརྒྱུད་རིམ་འཁོད་པའི་དེབ་བདེན་སྐྱབས་འཚོལ་བའི་འབོད་སྒྲ་ཟེར་བ་ཞིག་བཞུགས་སྒར་བོད་ཀྱི་དཔེ་མཛོད་ཁང་ནས་དཔར་སྐྲུན་གྱིས་དེ་རིང་སྤྱི་ཟླ་གཉིས་པའི་ཚེས་བརྒྱད་ཉིན་འགྲེམས་སྤེལ་གནང་ཡོད་ཅིང། ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་ཀྱིས་གཙོ་ཆེར་དེབ་འདིའི་ནང་བོད་ཀྱི་རྒྱལ་རབས་ལོ་རྒྱུས་རགས་རིམ་ནས་གོང་ས་སྐུ་འཕྲེང་བཅུ་བཞི་པ་ཆེན་པོའི་བར་དང་རྒྱ་ནག་དམར་པོས་བོད་སྲིད་སྤྱི་དང་ཁྱད་པར་རང་གི་ཕ་ཡུལ་དུ་བཙན་འཛུལ་གྱི་རིམ་པ་དེ་བཞིན་ཁོ་རང་བླ་བྲང་བཀྲ་ཤིས་འཁྱིལ་དུ་ཆོས་ཞུགས་སྐབས་ཀྱི་མཐོང་ཐོས་གནས་ཚུལ་དང་སོ་སོས་རིམ་པས་བོད་དོན་ལས་འགུལ་དངོས་སུ་བརྩམས་པ་དང་བཙོན་ཁང་དུ་ཚུད་པ། རིམ་པས་ཕྱི་རྒྱལ་དུ་ཡོང་ནས་བོད་དོན་ཞུ་གཏུག་གི་ལས་འགུལ་སྤེལ་བ་སོགས། དོན་ཚན་ཆེན་པོ་བཞི་ལ་གཞི་བཞག་ནས་བྲིས་གནང་ཡོད་པ། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་དུ་གནས་ཚུལ་འགྲེལ་བརྗོད་གནང་འདུག། ཡང་རྒྱ་ནག་གིས་བཏང་བའི་མཁའ་དབྱིངས་སུ་སོ་མྱུལ་དོགས་གཞི་ཡོད་པའི་ལྒང་ཕུག་དེ་ཨ་མི་རི་ཀའི་མཁའ་དམག་གིས་གཏོར་རྒོལ་བཏང་རྗེས་རྒྱ་ནག་ཁོང་ཁྲོ་ཆེན་པོ་ལངས་ནས་ཡུལ་གཉིས་ཀྱི་བདེ་སྲུང་དྲུང་ཆེ་རྣམ་གཉིས་བར་ཁ་པར་བརྒྱུད་བཀའ་མོལ་གནང་རྒྱུ་ཨ་མི་རི་ཀའི་ངོས་ནས་རེ་འདུན་གནང་ཡོད་ཀྱང་རྒྱ་ནག་གཞུང་གིས་དེར་ངོས་ལེན་བྱས་མི་འདུག་སྤྱི་ཚེས་བཞི་རེས་གཟའ་སྤེན་པའི་ཉིན་ཨ་རིས་རྒྱ་ནག་གི་ལྒང་ཕུག་དེ། ལྷོ་ཁེ་རོ་ལེ་ན་མངའ་སྡེའི་རྒྱ་མཚོའི་ཐོག་གཏོར་རྒོལ་བཏང་རྗེས་ཨ་མི་རི་ཀའི་རྒྱལ་སྲུང་དམག་དོན་བསྟི་གནས་ཁང་གིས་རྒྱ་ནག་དང་མཉམ་ཁ་པར་བརྒྱུད་བཀའ་མོལ་ཞུ་རྒྱུར་རེ་འདུན་གནང་ཡོད་ཀྱང་དེར་རྒྱ་ནག་གཞུང་གིས་ངོས་ལེན་བྱས་མེད་པ་རེད་བཞག་ཡིན་ན་ཡང་ཨ་མི་རི་ཀའི་ཕྱོགས་ནས་གོང་ཞུས་རྒྱལ་ཁབ་གཉིས་ཕན་ཚུན་བར་བཀའ་མོལ་གནང་རྒྱུའི་སྒོ་ཕྱེ་བཞག་ཡོད་པ། དང་དེ་རྒྱུན་སྐྱོང་གནང་རྒྱུ་ཡིན་པ་གསུངས་འདུག་དེ་ནི་ཨ་མི་རི་ཀས་རྒྱ་ནག་དང་གནས་ཚུལ་མཆོད་མཆོད་ཆེན་པོ་མ་ཆགས་པའི་ཆེད་དུ་རྒྱ་ནག་གི་འབྲེལ་ཡོད་དང་ལྷན་བཀའ་མོལ་གནང་རྒྱུའི་བརྒྱུད་ལམ་སྒོ་ཕྱེ་ནས་བཞག་ཡོད་པ་རེད་བཞག་བདུན་ཕྲག་འདིའི་རེས་གཟའ་མིག་དམར་ཉིན་ཨ་མི་རི་ཀའི་སྲིད་འཛིན་ཇོ་པཱ་ཏིན་མཆོག་གིས། གནད་དོན་འདིའི་ཐད་གཏམ་བཤད་གནང་བའི་སྐབས་ལྒང་ཕུག་གི་དོན་རྐྱེན་དེས་ཡུལ་གྲུ་གཉིས་ཀྱི་འབྲེལ་ལམ་ལ་དོ་ཕོག་ཆེན་པོ་ཐེབས་པར་ངོས་འཛིན་གནང་མི་འདུག་འོན་ཀྱང་རྒྱ་ནག་དང་ཨ་མི་རི་ཀ་གཉིས་བར་ཐའེ་ཝན་དང་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སོགས་ཀྱི་ཐོག་མི་མཐུན་པའི་རྒྱུ་རྐྱེན་ཡོད་བཞིན་དུ་ད་དུང་ལྒང་ཕུག་གཏོར་རྒོལ་བྱས་པའི་གནད་དོན་དེ་རྨ་ཁའི་ཐོག་ལ་ཚྭ་བླུག་པ་བཞིན་ཆགས་ཡོད་པ་རེད་བཞག་གཞན་ཡང་རྒྱ་ནག་གི་གསང་མྱུལ་ལ་དོགས་གཞི་ཡོད་པའི་ལྒང་ཕུག་གི་དོན་རྐྱེན་འདི་དག་དང་འབྲེལ་ཨ་མི་རི་ཀའི་གཞུང་གིས་རྒྱལ་ཁབ་ཁག་བཞི་བཅུ་ཙམ་གྱི་ཕྱི་འབྲེལ་དཔོན་རིགས་ཚོར་དོན་རྐྱེན་འདིའི་སྐོར་གསལ་པོ་བཟོས་གནང་ཡོད་པ་རེད།

སྤྱི་ཟླ་གཉིས་པའི་ཚེས་བདུན་རེས་གཟའ་མིག་དམར་གྱི་ཕྱི་དྲོ་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་ཇོ་སྦའི་ཏན་མཆོག་ནས་གྲོས་ཚོགས་སུ་ལོ་རེའི་རྒྱལ་དོན་གསུང་བཤད་གནང་གི་ཡོད་པ་དེ་ཡི་གསུང་བཤད་ཐེངས་གཉིས་པ་དེ་གནང་ཡོད་པ་དང། ཐེངས་འདིའི་གསུང་བཤད་ནང་ཨ་མི་རི་ཀའི་རྒྱལ་ནང་གི་གནད་དོན་གཙོ་བོ་བཟུང་སྟེ་གནད་དོན་མང་དག་ཞིག་གི་སྐོར་གླེང་གནང་སོང།
དེ་ཡང་ལས་ཐོག་སྲིད་འཛིན་སྐུ་ཞབས་ཇོ་འབའི་ཏན་མཆོག་གིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དང་པོའི་ནང་ཨ་མི་རི་ཀའི་སྲིད་འཛིན་ལ་འཁོད་པ་ནས་བཟུང་ཁོང་གིས་རྒྱལ་དོན་གསུང་བཤད་ཐེངས་དང་པོ་དེ་གནང་བའི་སྐབས་རྒྱལ་དོན་གསུང་བཤད་ཀྱི་སྐབས་དེར་ལུགས་སྲོལ་བཞིན་གྲོས་ཚོགས་ཀྱི་ཚོགས་གཙོ་ཞུ་མཁན་དེ་སྲིད་འཛིན་འབའ་ཏན་གྱི་སྲིད་དོན་ཚོགས་པ་གཅིག་པ་ཡིན་པ་སྐབས་དེ་དུས་ཀྱི་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་ལྕམ་ནན་སི་པི་ལོ་སི་ཡིན་པ་དང། ཐེངས་འདིའི་སྲིད་འཛིན་བའི་ཏེན་གྱི་རྒྱལ་དོན་གསུང་བཤད་ཐེངས་གཉིས་པའི་སྐབས་སྐུ་རྒྱབ་ལ། སྲིད་འཛིན་བའི་ཏེན་གྱི་ཁ་གཏད་ཚོགས་པ་ཡིན་པ་སྤྱི་མཐུན་ཚོགས་པ་ཀྱི་ཨ་མི་རི་ཀའི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས་ཁེ་ཝིན་མེ་ཁཱར་ཏི་བཞུགས་ཡོད་པ་རེད། ཡང་ད་རེས་རྒྱ་ནག་དང་འབྲེལ་ནས་སྲིད་འཛིན་བཱི་ཏེན་མཆོག་གིས་ཆུ་ཚོད་གཅིག་ལྷག་རིང་གི་རྒྱལ་དོན་གསུང་བཤད་སྐབས་ཁོང་གིས་དེ་སྔ་རྒྱ་ནག་གི་སྲིད་འཛིན་ཤི་ཅིན་ཕིང་ལྷན་དུ་བཀའ་མོལ་བྱུང་བ་བཞིན་ཨ་མི་རི་ཀའི་ངོས་ནས་རྒྱ་ནག་མཉམ་དུ་འགྲན་རྩོད་མ་གཏོགས་འཁྲུག་འཛིང་སློང་རྒྱུའི་འདོད་པ་རྩ་བ་ནས་མེད་མངོན་གསལ་གནང་བ་ལྟར།

མུ་མཐུད་རྒྱབ་སྐྱོར་གནང་རྒྱུ་ཡིན་ཞེས་གསུངས་སོང། Putin's invasion has been a test for the ages, a test for America, a test for the world.
སྲིད་འཛིན་བྷའི་ཏིན་གྱིས་ར་ཤི་ཡའི་སྲིད་འཛིན་བྷ་ལ་ཌི་མིར་པུ་ཏིན་གྱིས་ཡུག་རེན་ནང་དྲག་པོའི་དམག་མི་བཏང་སྟེ་དམག་བརྒྱབ་བཞིན་པ་དེ་ནི་ཨ་རི་དང་རྒྱལ་སྤྱི་ཁྱོན་ཡོངས་ལ་ཚོད་ལྟ་ཞིག་ཏུ་གྱུར་ཡོད་པ་དང། ད་ལྟ་དམག་དེ་བྱུང་ནས་ལོ་གཅིག་འགྲོ་ལ་ཉེ་བའི་དུས་འདིར་ཨ་མི་རི་ཀའི་ངོས་ནས་རང་དབང་དང་དམངས་གཙོ་ལ་རྒྱབ་སྐྱོར་དང། དྲག་སྤྱོད་དང་བརྗོད་བསྒྱུར་ལ་མཐའ་གཅིག་ཏུ་ངོ་རྒོལ་ཡོད་པའི་རྣམ་འགྱུར་ཤུགས་ཆེ་སྟོན་ཐུབ་པ་བྱུང་ཡོད་ཅེས་གསུངས་སོང། གཞི་རྩའི་རྒྱལ་དོན་གསུང་བཤད་ཞེས་པའི་ཨིན་སྐད་ཐོག State of the Union ཞུས་པ་དེ་ནི་ཕྱི་ལོ་ཆིག་སྟོང་བདུན་བརྒྱ་དགུ་བཅུ་ལོར་ཨ་མི་རི་ཀའི་སྲིད་འཛིན་དང་པོ George Washington ནས་དབུ་བཙུགས་ཏེ་ཨ་མི་རི་ཀའི་ཁྲིམས་བཟོ་ལྷན་ཁང་ལ་རྒྱལ་ཁབ་ཀྱི་ད་ལྟའི་གནས་སྟངས་དང་མ་འོངས་ལས་དོན། དེ་བཞིན་སྲིད་འཛིན་རང་ཉིད་ཀྱིས་སྲི་ཞུ་ག་རེ་བསྒྲུབས་ཡོད་མིན་སྐོར་ལ་གྲོས་ཚོགས་གོང་འོག་ཚང་འཛོམས་ལ་གསུང་བཤད་གནང་སྲོལ་ཞིག་ཡིན་པ་རེད་འདུག

ཨ་ནེ་དེ་བོད་ཡིག་གི་ཐོག་ལ་ཆ་ཚང་ཡོད་རེད་ཅེས་གསུངས་པ་ནང་བཞིན། ནང་ཆོས་འགྲེལ་བཤད་བརྒྱབ་ཐུབ་པའི་སྐད་ཡིག་གཙོ་གནད་ཆེ་ཤོས་དེ་ད་དེང་སང་བོད་ཡིག་བོད་སྐད་དེ་ཆགས་ཀྱི་ཡོད་དུས་དེའི་ཐོག་ལ་ཡ་ད་ལྟའི་དུས་སྐབས་དེ་ལ་ཡ་གཅིག་གིས་ཞིབ་འཇུག་དང་སློབ་གཉེར་གནང་མཁན་དེ་ཚོ་རྒྱ་ཆེ་ཆུང་ག་གི་ཙམ་ཅིག་ཡོད་ན།
རྒྱལ་བ་རིན་པོ་ཆེ་གིས་ད་བར་དག་ཅིག་བོད་བརྒྱུད་ནང་པ་སངས་རྒྱས་པ་གི་ཆོས་དེ་འགྲེལ་བཤད་ཡག་ཤོས་ཅིག་བོད་ཡིག་གི་བོད་སྐད་རེད། ད་དེ་གསུང་གི་ཡོད་རེད་ད་དེ་གསུང་བ་དེ་དངོས་ཡོད་གནས་ཚུལ་དང་མཐུན་པ་རེད་བ་ད་ང་ཚོ་གི་བ་དཔྱད་པ་བྱས་པ་ཡིན་ན་ད་རྒྱལ་བ་རིན་པོ་ཆེ་གིས་གསུང་བ་རེད་ཟེར་དེའི་རྒྱུ་མཚན་དེ་ནས་འདི་རེད་ཟེར་ལབ་པ་ཙམ་མ་ཡིན་པ་གསུང་བའི་གི་དོན་དག་ལ་བ་བསམ་བློ་བཏང་ཡོང་དུས་དངོས་ཡོད་གནས་ཚུལ་རང་ཆགས་དེ་ཡོད་རེད། ད་དེ་ག་འདྲས་ཆགས་ཡོད་ཟེར་ན། སྤྱིར་བཏང་གི་ད་བོད་བརྒྱུད་ནང་བསྟན་དེ་ནང་ལ་ད་ཅི་ཆ་ཚང་པོ་ཅིག་བསྒྱུར་འདུག་བ། གཞན་པ་ཨ་ནི་ཀྱི་རྒྱ་བརྒྱུད་ནང་བསྟན་རེད་ཉི་ཧོང་ལ་བརྒྱུད་པ་རེད་ད་དེ་སོགས་མང་པོ་བ་བསྒྱུར་ཡོད་དེ་ཡིན་ན་ཡང་བོད་ཡིག་གི་ནང་ལ། སངས་རྒྱས་ཀྱི་བསྟན་པ་དེ་ཆ་ཚང་ཤོས་འདྲ་ཅིག་བསྒྱུར་ཐུབ་ཡོད་རེད་ཕུན་སུམ་ཚོགས་ཤོས་ཅིག་ཚུར་བསྒྱུར་ཐུབ་ཡོད་རེད། ད་དེ་བསྒྱུར་ཐུབ་ཡག་གི་རྒྱུ་མཚན་གཙོ་བོ་དེ་ག་རེ་རེད་ཟེར་ན། ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་དུས་རིམ་ནས། བོད་སིལ་བུ་ཐོར་བུ་གི་རྗེས་སུ་ཡིན་ན་ཡང། བོད་ཀྱི་ལོ་ཙཱ་བ་མང་པོ་རྒྱ་གར་སོགས་ཕེབས་ནས། ད་མི་རབས་མང་པོ་དང་མི་ཐོག་མང་པོ་ལ་དཀའ་ལས་བརྒྱབ་ནས་དེ་ནས་སངས་རྒྱས་ཀྱི་བསྟན་པ་དེ་བོད་ཡིག་ནང་ད་ཕར་བསྒྱུར་ཡོད་རེད། ད་དེ་བསྒྱུར་བའི་སྐབས་སུ། ཁོང་ཚོས་བསྒྱུར་སྟངས་དེ་སྔོན་མ་གི་བསྒྱུར་བྱང་འཇོག་སྟེ་རང་འཇགས་བཞག་ནས། དེ་ནས་གསར་པ་བསྒྱུར་ཡག་ཙམ་འབད་བརྩོན་བྱས་པ་ཙམ་མ་ཡིན་པ། ད་ཅི་སངས་རྒྱས་ཀྱི་གསུང་མདོ་དང་སྔགས་དང་རྒྱུད་སྡེ་བཞི། རེད་པ། དེ་ནས་གཞུང་བཀའ་པོད་ལྔ། ཨ་ནི། རིག་གནས་དང་བཅས་པར་བ། སྡེབ་སྦྱོར་དང་སྙན་ངག་དང། རྩོམ་རིག། ཨ་ནི་ཟློས་གར་གྱི་གཞུང་ལུགས། དེ་སོགས་ཚང་མ་ལ། ལེགས་སྦྱར་སྐད་ཡིག་ནང་སྤུས་དག་པོ་ཞེ་པོ་ཅིག་རེད། དེའི་ནང་ལ་ཡོད་ཅོག་གི། རིག་པའི་གནས་བཅུ། བོད་སྐད་ནང་ལ་ཕར། བསྒྱུར་གནང་འདུག། ད་དེ་བསྒྱུར་བ་དང་པོ་བསྒྱུར་བའི་སྐབས་སུ་དཀའ་ངལ་མང་པོ་འཕྲད་ཡོད་རེད་དཀའ་ངལ་དེ་ལ་བརྟེན་ནས། ད་ཅི། ཡི་གེ་བསྒྱུར་བའི་སྐབས་སུ་བསྒྱུར་སྟངས་དང། བསྒྱུར་གཞི་དང། བསྒྱུར་གཞི་དཔེར་ན་དཔེ་ཆ་དེ་ཚུར་བསྒྱུར་བ་ཡིན་ན་མདོ་སྔགས་ཡོད་རེད་པ་བསྒྱུར་བྱ་ཆ་ནས་ཡིན་ན་རེད། བསྒྱུར་བའི་སྐབས་སུ་སྐད་ཡིག་འདྲ་མི་འདྲ་བྱས་ནས་བོད་སྐད་ནང་ཚུར་བསྒྱུར་འདུག། ད་དེ་བྱས་དུས་ཨ་ནི། འགོ་མ་དེ་བ་དཀའ་ངལ་མང་པོ་འཕྲད་ནས་ད་དཔེར་ན་བོད་པ་ཚོ་སྔོན་མ་ཆོས་རྒྱལ་མེས་དབོན་རྣམ་གསུམ་གྱི་སྐབས་དེ་བ་ད་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་དང། ཁྲི་རལ་པ་ཅན་དང་དེ་ཚོ་ཡང་ཡོང་དེ་བ་ལ་ད་འཛམ་བུ་གླིང་གི་རྒྱལ་ཁབ་མང་པོ་ལ་ཕར་ཚུར་འབྲེལ་བ་ཡོད་རེད་ད་གི་རྒྱལ་ཁབ་དེ་ཡང་སྟོབས་འབྱོར་དང་མངའ་ཐང་ཧ་ཅང་ལྡན་པ་ཅིག་རེད་བ་ད་རྒྱ་ནག་དང་ཨ་ནི་དེའི་ཁྱིམ་མཚེས་གྱི་རྒྱལ་ཁབ་ཚང་མ་ལ་འབྲེལ་བ་ཡོད་རེད་ཨ་ནི་ཁྱིམ་མཚེས་གྱི་རྒྱལ་ཁབ་ཚང་མ་ལ་ནང་ཆོས་དར་བསྡད་ཀྱི་འདུག་པ་དར་བསྡད་དུས་ཨ་ནི་ནང་ཆོས་སློབ་སྦྱོང་བྱེད་མཁན་དེ་ལེགས་སྦྱར་སྐད་ཙམ་མ་ཡིན་པ་ལི་ཡུལ་སྐད་དང་རྒྱ་ནག་གི་སྐད་ལ་སོགས་པ་དང་བལ་པོ་གི་སྐད་ལ་སོགས་པ་དེ་འདྲའི་ལ་སློབ་སྦྱོང་བྱས་ནས་ཡང་ནང་ཆོས་ཕར་བསྒྱུར་མཁན་དེ་འདྲའི་མང་པོ་བྱུང་ཡོད་རེད་ཨ་ནི་དེ་བསྒྱུར་བའི་སྐབས་སུ་བོད་སྐད་ཀྱི་ནང་ཚུར་སླེབས་པའི་སྐབས་སུ་དེ་ནས་སྐད་ཡིག་མང་པོ་མཉམ་དུ་འདྲེས་ནས་ཉ་དང་ཉུང་མ་མཉམ་དུ་བསྲེས་བཞག་པ་ནང་བཞིན་ཞིག་དཀའ་ལས་འཕྲད་འདུག་བ། ད་དེ་བྱེད་པའི་སྐབས་སུ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་དང་ཁྲི་རལ་པ་ཅན་ད་ཁོང་ཚོས་རིམ་པ་བྱས་ནས་མར་བཀའ་བཅད་གནང་ནས་ད་བསྒྱུར་ན་ལེགས་སྦྱར་སྐད་རང་གི Sanskriti རང་ལ་གཏུགས་ནས་ཚུར་བསྒྱུར་དགོས། ད་བསྒྱུར་ཡག་གི་གཞུང་ལ་ཡང་ན་ཐེག་པ་ཆེན་པོའི་གི་ཆོས་དང་སྔགས་དང་རྒྱུད་སྡེ་དེ་ཚོ་ད་དཔེ་ཆ་ཡིན་ན་འདི་འདི་བསྒྱུར་དགོས་འདི་འདི་བསྒྱུར་མི་དགོས་ཟེར་བའི་ཁྲིམས་བཟོས་ནས་གཏན་འབེབས་བྱས་ནས་ད་དེ་འདྲའི་བྱས་ནས་མཛད་ཡོད་རེད་ཁོང་རྣམ་པ་ཚོས་དེའི་བཀའ་དྲིན་ལ་བརྟེན་ནས་ད་ལེགས་སྦྱར་སྐད་དེ་ཧ་ཅང་གི་ཚན་རིག་དང་མཐུན་པའི་སྐད་ཡིག་ཅིག་རེད Sanskriti དེ་རེད་བ་བསམ་གྱིས་མི་ཁྱབ་པའི་སྐད་ཡིག་ཡག་པོ་ཅིག་རེད་འདི་བསྒྱུར་བྱེད་ཀྱི་ད་ཀྱི་སྐད་ཡིག་གི་ཚན་རིག་དང་མཐུན་པ་ཅིག་ཡོད་པ་ཡིན་པ་སོང་ཙང་དེ་བོད་ཀྱི་ནང་ཚུར་སླེབས་པའི་སྐབས་སུ་རང་བཞིན་གྱིས་ད་ཚན་རིག་དང་མཐུན་པ་ཅིག་ཆགས་ཀྱི་ཡོད་རེད། བོད་སྐད་དེ་ཡང་ད་ཐོན་མི་སམ་བྷོ་ཊས་བོད་ཀྱི་སྐད་ཡིག་དེ་ཡག་པོ་གྱི་ཙམ་ར་ཚན་རིག་དང་མཐུན་པ་ཅིག་ད་གསར་གཏོད་བྱས་ཡོད་བ། བསྒྱུར་བྱེད་ལེགས་སྦྱར་གྱི་སྐད་ནང་ཡོད་པའི་གི་ད་སྐད་ཡིག་དེ་དང་ཨ་ནི་ཚུར་བསྒྱུར་ས་གི་སྐད་ཡིག་བོད་སྐད་གཉིས་ཀ་ལོ་སྐད་ཡིག་གཉིས་ཀ་ཧ་ཅང་གི་རིན་ཐང་ཆེན་པོ་ཅིག་ཡོད་དུས་ཨ་ནི་ནང་པ་སངས་རྒྱས་པའི་གི་ཆོས་དེ་ཆུ་ལ་ཆུ་བཞག་པ་ནང་བཞིན་ཞིག་གི་ད་བོད་ཡིག་ནང་ཚུར་སླེབས་ཐུབ་ཡོད་རེད་ད་བོད་ཡིག་ནང་ལ་ཚུར་སླེབས་པའི་སྐབས་སུ་ད་སྔོན་མ་ཡིན་ན་ད་གྱི་མདོ་སྔགས་གཉིས་སུ་དབྱེ་བ་ཕྱེ་ནས་འབྲི་གི་ཡོད་རེད་ད་མདོ་དེ་ཚོ་ཡིན་ན་ཨ་ནི་གྱི། ཕར་ཕྱིན་གྱི་ཐེག་པ་རེད། ད་དེ་གཙོ་བོའི་གཞུང་བཀའ་པོད་ལྔ་རེད། ཡང་མིན་ན་ད་གཞུང་ཆེན་བཅུ་གཅིག་ཟེར་ཡག་འདྲ་བོ་དང། གཞུང་ཆེན་བརྒྱད་ཟེར་ཡག་ད་དབྱེ་བ་ཕྱེ་སྟངས་མང་པོ་རེད་དེ་ཚོ་དེ་འདྲའི་བྱས་ནས་ཚུར་བསྒྱུར་ཡོད་རེད་ཡིན་ན་སྔགས་ཡིན་ན་རྒྱུད་སྡེ་བཞི་ཟེར་བ། ད་རྒྱུད་སྡེ་བཞི་ནང་ལ་སྔོན་མ། མེས་པོ་གོང་མ་དེ་ཚོ་སྐབས་ལ་ད་ཀྱི་རྫོགས་ཆེན་དང་དེ་ཚོ་བསྒྱུར་འདུག་ཨ་ནི་རྗེས་སུ། གསང་བདེ་འཇིགས་གསུམ་གཙོ་བོ་བྱས་ནས་ཀྱི་ད་རྒྱུད་སྡེ་བཞི་དེ་ཚོ་ཚུར་བསྒྱུར་ཡོད་རེད་རེད་བ།

སྤྱིར་བཏང་གི་ཆོས་རྒྱལ་སྲོང་བཙན་སྒམ་པོའི་སྐབས་ནས་བོད་ཡིག་ནང་ཚུར་སྒྱུར་ཡག་མགོ་བཙུགས་པ་རེད། བློན་པོ་ཐོན་མི་སམ་བྷོ་ཊ། ད་ཇོར་གི། ཀྱི་མཚན་ཉིད་དང་མཐུན་ཤོས་ཡག་ཤོས་དེ། སྒྱུར་ཡག་དེ་དག་གང་ལྟར་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྐབས་ནས་མགོ་བཙུགས་ནས། མདོར་ན་ད་བོད་སིལ་བུ་གི་དུས་སུ་ཏོག་ཙམ་ཉམས་ཆག་ཅིག་ཆགས་པ་རེད་དེ་ལ་ཏོག་ཙམ་བར་སྟོང་འདྲ་བོ་ཆགས་རེད་དེ་རྗེས་སུ་བོད་སིལ་བུ་ཐོར་ཚ་བའི་གི་དོར་ནས། ནང་བསྟན་བསྐྱར་དར་བྱེད་ཡག་གི་དུས་སྐབས་ཀྱི་མགོ་བཙུགས་རེད་དེ་ནས་ནས་ལྔ་བཅུ་ང་དགུའི་རྗེས་སྟབས། ང་ཚོ་དེ་བཙན་བྱོལ་ཕེབས་རེད་ད་གང་ལྟར། བར་མ་ཆད་པར་ད་བོད་པ་ཚོས་ཀྱི་ལེགས་སྦྱར་གྱི་སྐད་ནས་ནི་རེད། ད་ད་དེང་སང་ཡིན་ན་པཱ་ལིའི་སྐད་ཡིག་ནང་ནས་བཱ་ར་ན་སི་ཐོན་མཁན་སློབ་ཕྲུག་དེ་འདྲས་ཀྱིས་ཡང་པཱ་ལིའི་སྐད་ཡིག་ནང་ལ་ཡོད་ནང་པ་གི་བསྟན་པ་དེ་ཚོ་པ་ད་བོད་སྐད་ནང་ཕབ་བསྒྱུར་གྱི་ཡོད་རེད། དེ་ཡིན་དུས་ནི་བོད་སྐད་ཡིག་དེ་མ་འོངས་པ་ནང་བསྟན་རིང་ལུགས་ལ་འགྲེལ་བཤད་བརྒྱབ་ན་ཆ་ཚང་ཤོས་ཅིག་དང་ཕུན་སུམ་ཚོགས་ཤོས་ཅིག་ཆགས་གི་རེད། བྱས་ཙང་ཨ་ནི། རྒྱལ་བ་རིན་པོ་ཆེའི་ཐུགས་རྗེའི་བྱིན་རླབས་ལ་བརྟེན་ནས་དེ་འདྲའི་ཞིག་ཆགས་འདུག་དུས་དེ་འདྲའི་ཆེད་དུ་ཡང་ནི་སྤྱིའི་ཆ་ནས་བོད་ཡིག་གི་ནང་ལ་ཕུན་སུམ་ཚོགས་ཤོས་ཀྱི་ཆགས་སྟངས་ངོ་མ་དེ་དེ་སྦྱོར་ཡག་པོ་ཆགས་པ་ཡིན་པ་སོང་ཙང་ཨ་འཐས་དེ་རེད། གཅིག་དེ་ཡིན། ད་དོན་ཚན་གཞན་པ་གཅིག་ཐོག་ནས་འགྲེལ་བཤད་བྱས་པ་ཡིན་ན། བོད་ཆོས་ནང་བསྟན་དེ་ནང་པ་སངས་རྒྱས་པའི་ཆོས་དེ་འགྲེལ་བཤད་རྒྱག་མཁན་ཡག་ཤོས་དེ་བོད་དང་ཧི་མ་ལ་ཡི་གི་མི་རིགས་དེ་ཚོ་ཆགས་ཡོད་རེད། དེ་གང་ཡིན་ཟེར་ན་ནང་བསྟན་ལ་སློབ་སྦྱོང་མང་ཤོས་དེ་ནི་ང་ཚོ་བོད་དང་ཧི་མ་ལ་ཡི་གི་མི་རིགས་དེ་ཚོས་བྱེད་ཀྱི་ཡོད་རེད་དགོན་པ་དང་བཤད་གྲྭ་ཁག་ནང་ལ་ད་ལོ་ཉི་ཤུ་སུམ་ཅུ་སློབ་སྦྱོང་བྱེད་ཀྱི་འདུག་ཨ་ནི་མི་ཚེ་གཅིག་འབད་དེ་ནང་ཆོས་ཀྱི་ཐོས་བསམ་སྒོམ་གསུམ་འཆད་རྩོད་རྩོམ་གསུམ་གྱི་ཉམས་ལེན་བྱེད་བསྡད་ཀྱི་ཡོད་རེད་བ་བྱས་ཙང། འཛམ་བུ་གླིང་འདིའི་སྒང་ལ་ནང་པའི་གི་ཤེས་ཡོན་དང་ལག་ལེན་ཟབ་ཤོས་བྱེད་མཁན་དེ་བོད་དང་ཧི་མ་ལ་ཡི་གི་མི་རིགས་ཆགས་ཀྱི་ཡོད་རེད་དེ་ཆགས་དགོས་ཡག་གི་རྒྱུ་མཚན་དེ་ག་ཟེར་ན་དེའི་ཆེད་དུ་ཨ་ནི་དུས་ཚོད་མང་ཤོས་བཏང་ནས་སྦྱང་གི་ཡོད་རེད་བ།
རྩ་བའི་འཛམ་གླིང་ནང་གི་སྐད་ཡིག་ག་འདྲས་བྱས་ནས་ད་ལྟ་བར་དུ་དར་རྒུད་སྣ་ཚོགས་ཅིག་བྱུང་ཡོད་རེད། ད་ལྟའི་སྐབས་འདིར་ཡང་བོད་སྐད་ཀྱི་གནས་སྟངས་དེ་བེད་སྤྱོད་གཏོང་མཁན་རེད། ཨ་ནི་དེ་ལ་ཡང་སྦྱང་བ་བྱེད་མཁན་རེད་ཨ་ནི་སྐད་ཡིག་གི་ངོ་བོ་དང་དེ་ཚོའི་མ་བརླག་པ། པའི་ཐབས་ཤེས། ད་ག་ནང་བཞིན་ཅིག་ད་དེ། དར་རྒུད་དང་མ་སུ་ནས་ག་འདྲས་ཅིག་གི་གནས་བབ་ཀྱི་ཐོག་ལ་སླེབས་ཡོད་རེད།
བོད་ཡིག་གནས་སྟངས་དེ་བསྡད་ས་ད་མི་འདྲ་བོ་མ་སོང་ན་འདི་རེད་ཤེས་ཀྱི་བསྡད་པའི་སྐབས་སུ་བསྡད་ས་དེ་གོ་ས་དོག་པོ་ཅིག་རྐང་རྐྱོང་ལག་རྐྱོང་ཞེ་དྲག་བྱེད་ས་མེད་པ་ཞིག་མ་ཐོར་བ་མ་ཞིག་པ་ལྷག་བསྡད་པ་འདྲ་བོ་ཅིག་ཧ་ཅང་གི་གུ་ཡངས་པོ་མེད་པ་དེ་ནི་ཉེན་ཁ་ཅིག་གི་ཐོག་ལ་བསྡད་ཡོད་པ་ད་བོད་ཡིག་གི་གནས་སྟངས་དེ་དེ་རེད་ད་དེ་ག་འདྲས་ཟེར་ན་བོད་ཡིག་བེད་སྤྱོད་བཏང་ས་འབེལ་འབེལ་ལྷུག་ལྷུག་དང། བོད་ཡིག་སྦྱངས་ནས་ཀྱི་ལས་གནས་འབེལ་འབེལ་ལྷུག་ལྷུག་ཐོབ་ཡག་དང། བོད་ཡིག་སྦྱང་འདོད་ཀྱི་སྤྲོ་སྣང་ཡོང་མཁན་གྱི་མི་དེ་ནི་འབེལ་འབེལ་ལྷུག་ལྷུག་དེ་འདྲ་མེད་པ་ཡིན་པ་སོང་ཙང་བོད་ཡིག་གི་གནས་སྟངས་དེ་ད་སྐྱོ་པོ་ཆགས་བསྡད་ཡོད་རེད། ད་དར་རྒུད་ཀྱི་གནས་བབ་ག་འདྲས་ཆགས་ཡོད་ཟེར་ན། སྤྱིར་བཏང་གི་དར་བ་ཟེར་ཡག་དེ་ད་མང་རུ་འགྲོ་བའི་དོན་དག་རེད། བོད་ཡིག་མང་རུ་འགྲོ་ཡག་ཟེར་གི་ཡོད་མ་རེད་བ་ད་གསལ་བྱེད་སུམ་ཅུ་དེ་ག་རེད་དབྱངས་བཞི་རང་དེ་ག་རེད། ད་བོད་ཡིག་དར་ཟེར་དུས་གསལ་བྱེད་སུམ་ཅུ་དང་དབྱངས་བཞི་དེའི་ནང་ལ་ཡོད་པའི་གི་ཤེས་རིག་ལ་སློབ་སྦྱོང་བྱེད་མཁན་གྱི་ད། མིའི་གྲངས་ཀ་མང་ཉུང་ག་འདྲས་ཅིག་ཆགས་མེད་དེ་ལ་ད་ཐུག་གི་ཡོད་རེད། བོད་ཡིག་ཀློག་མཁན་ལྟ་མཁན་སྦྱང་མཁན་ཉུང་རུ་འགྲོ་བ་ཡིན་ན་རྒུད་པ་རེད། བོད་ཡིག་ཀློག་མཁན་ལྟ་མཁན་བྲི་མཁན་དེའི་ནང་ལ་ཡོད་པའི་གི་ཤེས་རིག་དེའི་ཆེད་དུ་བརྩོན་འགྲུས་དང་འབད་བརྩོན་དོན་གཉེར་བྱེད་མཁན་མང་རུ་འགྲོ་བ་ཡིན་ན་ད་བོད་ཡིག་དར་བ་རེད། འོ་ད་དེ་འདྲའི་ཤེས་ཀྱི་སྐད་ཆ་བཤད་དགོས་རེད་བ། ད་དེ་བཤད་དུས་ཡང་ནི་སྔ་མོའི་གི་དུས་ཡིན་ན། བོད་པ་ཚོས་ཡི་གེ་སྦྱང་ན་བོད་ཡིག་ཁོ་ན་སྦྱང་གི་རེད་པ། དེང་སང་ཡི་གེ་སྦྱང་ན་སྐད་ཡིག་གཞན་པ་སྦྱང་གི་རེད་མ་གཏོགས་བོད་ཡིག་དེ་ཨང་ཀི་དང་པོ་ཞིག་སྦྱང་གི་མ་རེད་ད། དེས་མ་སྦྱངས་པ་ཡིན་པ་སོང་ཙང་ནི་དབྱིན་ཇིའི་སྐད་ཡིག་དང་རྒྱ་མིའི་སྐད་ཡིག་ལ་སོགས་པ་དག་སྐད་ཡིག་གཞན་པ། དེ་ལ་ཤུགས་ཆེན་པོ་ཅིག་སྦྱང་གི་ཡོད་པ་སོང་ཙང་ནི་བོད་ཡིག་སྦྱང་ཡག་གི་དུས་ཚོད་ཡིན་ན་རེད་བོད་ཡིག་སྦྱང་ཡག་གི་ས་ཆ་ཡིན་ན་རེད་བོད་ཡིག་སྦྱང་ཡག་གི་བསམ་བློ་ཡིན་ན་རེད་དེ་ཚང་མ་སྐད་ཡིག་གཞན་པ་གི་ཐོག་ལ་བཞག་པ་ཡིན་པ་སོང་ཙང་ནི་བོད་ཡིག་ཉམས་རྒུད་འགྲོ་གི་ཡོད་རེད་ཉམས་རྒུད་འགྲོ་སྟངས་ཀྱི་ད་གནས་སྟངས་དེ་དེ་རེད། མི་ཡི་གྲངས་འབོར་དེ་བོད་ཡིག་སྦྱང་མཁན་ཉུང་རུ་འགྲོ་གི་ཡོད་རེད། བོད་ཡིག་མ་ཤེས་མཁན་མང་རུ་འགྲོ་གི་ཡོད་རེད། གང་ཡིན་ཟེར་ན་ད་སྔོན་མ་ཡིན་ན་ད་བོད་ཡིག་གི་བསམ་བློ་དང་བོད་ཡིག་གི་སྤྱི་ཚོགས་ཀྱི་འཚོ་བ་དེ་རང་ནང་ལ་གནས་བསྡད་གི་ཡོད་རེད། ད་སྔོན་མ་ཡིན་ན་འཛམ་གླིང་གི་བྱ་དངོས་ག་འདྲ་ཅིག་ཡིན་པ་སྐད་ཆ་བཤད་དུས་ཡང་ན་སོ་སོའི་སྐད་ཡིག་མ་གཏོགས་སྐད་ཡིག་གཞན་པ་བེད་སྤྱོད་བཏང་ནས་བཤད་གི་མ་རེད། ད་དེང་སང་ཡིན་ན་ཅིག་མི་གཉིས་གསུམ་སྐད་ཆ་བཤད་པའི་སྐབས་སུ། ཨ་ནི་བོད་ནང་ལ་ཡིན་ན་རྒྱ་མིའི་སྐད་མ་བརྒྱབ་བར་དུ་དེ་ནི་དེང་དུས་ཀྱི་སྤྱི་ཚོགས་ཀྱི་འཚོ་བ་ནང་ལ་ར་མི་འཕྲོད་པ་ཆགས་ཚར་འདུག་ད་དེ། ད་དཔེ་གསལ་པོ་ཤོས་ཅིག་རེད་ད་རྒྱ་གར་ལ། རྒྱ་གར་ནང་ལ་ཡིན་ན་ཅིག་དབྱིན་ཇི་དང་ཧིན་དི་གི་སྐད་ཡིག་ལ་སོགས་པ་མཉམ་དུ་བསྲེས་ནས་ནི་བོད་སྐད་མཉམ་བསྲེས་བྱས་ནས་མ་བརྒྱབ་བར་དུ། ད་འགྲིག་གི་ཡོད་མ་རེད་ནི་ཕྱི་རྒྱལ་ཁག་ཡིན་ན། ད་སྐད་ཡིག་འདྲ་མི་འདྲ་རེད་བ། དབྱིན་ཇིའི་སྐད་ཡིག་བསྲེས་ནས་སྐད་ཆ་མ་བཤད་བར་དུ་ནང་གི་ཕ་མ་དང་སྤུན་མཆེད་དེ་ཚོ་ད་གོ་བརྡ་མི་འཕྲོད་པའི་གི་གནས་བབ་ཅིག་ལ་སླེབས་འདུག་བ་ད། དེ་ཚོ་ད་ཡོང་དུས་དེ་ནི་ད་བོད་ཡིག་དེ་མ་ཉམས་རྒུད་འགྲོ་ཡག་གི་ད། ད་དུས་ཟུར་ཤོག་ཆེན་པོ་གཅིག་སླེབས་ཚར་རེད། ད་གང་ལྟར་སྐད་ཡིག་གཞན་དང་མ་བསྲེས་པར་དུ་བོད་སྐད་ཁོ་ན་གི་ལམ་ནས་ང་ཚོ་ར་མི་འཕྲོད་པ། ལྷག་པར་དུ་དེ་ནི་རྩོམ་པ་པོ་དེ་ཚོས་རྩོམ་འབྲི་བའི་སྐབས་སུ་དེ་ནི་སོ་སོའི་གི་ད་ཀྱི་དེང་དུས་ཀྱི་ཤེས་རིག་ཡིན་ན་རེད། འཛམ་གླིང་ཕྱི་ལོགས་གི་ད་ཀྱི་ལོ་རྒྱུས་དང་རྒྱལ་རབས་དང། ཀྱི་དངོས་པོ་གི་མིང་དེ་ཚོ་སྐད་མང་ཐང་དུ་དབྱིན་ཇིའི་ཚིག་ཁ་ཐུག་བྲིས་བཞག་རེད་ཁོ་ཚོ་གི་དཔེ་དེབ་ནང་བོད་ཡིག་དང་དབྱིན་ཇི་མཉམ་དུ་བསྲེས་ནས་བྲིས་བཞག་རེད་ད་དེ་མི་ཚོས་ཀློག་པའི་སྐབས་སུ་ཀློག་ཤག་ཤག་འགྲོ་བྱས་ནས་དབྱིན་སྐད་ཚང་མས་ཀློག་ཐུབ་མཁན་ཆགས་བསྡད་ཀྱི་ཡོད་རེད། བོད་ཡིག་ནང་ལ་བྲི་ཐུབ་མཁན་ཡོད་མ་རེད། དེ་ཐ་སྙད་གསར་པ་དང་མིང་ཚིག་གསར་པ་དེ་ཚོ་བྲི་ཤེས་མཁན་ཡོད་མ་རེད་བྲི་ཐུབ་མཁན་ཡོད་མ་རེད་དོན་བསྒྱུར་བྱས་ནས་བྲི་ཐུབ་མཁན་ཡོད་མ་རེད་ལ། ཨ་ནི་སྒྲ་དེ་དཔེ་ཆ་བཞག་དབྱིན་སྐད་ཀྱི་ཚིག་གྲོགས་ཀྱིས་བོད་ཡིག་ནང་ལ་ཚུར་བྲིས་པ་ཡིན་ན། སྒྲ་དེ་རང་སོར་བཞག་ནས་བྲི་ཡག་ཡོད་རེད་དེ་ཡང་བྲི་གི་མི་འདུག་བ། ཁ་ཐུག་དབྱིན་སྐད་ཚིག་བྲིས་བཞག་གི་ཡོད་རེད་དེ་འདྲས་བྱེད་ཀྱི་ད། མཁས་པ་དེ་འདྲས་ཆེན་པོ་གི་རྩོམ་གི་ནང་ལ་དེ་འདྲས་མར་ཀློག་པའི་སྐབས་སུ། དབྱིན་སྐད་ཁ་ཐུག་བྲིས་བཞག་རྒྱུ་མང་པོ་བྱས་ནས། ཨོ་དེ་འདྲའི་བྱེད་ཀྱིས་ད་བོད་ཡིག་གི་ས་ཆ་དེ་ཚོ་ཤོར་འགྲོ་བའི་ད་དེ་ཚོ་ཚང་མ་ལོག་དགོས་པ་རེད། བོད་ཡིག་དེ་ད་རྒྱ་གར་གྱི་གཞུང་འབྲེལ་སྐད་ཡིག་གི་ནང་ལ་ཚུད་པ་ཡིན་ན། ད་རྒྱ་གར་དེ་མང་གཙོའི་གི་སྤྱི་ཚོགས་ཅིག་རེད། ཁྲིམས་ཁས་ལེན་མཁན་ཁྲིམས་སྐྱོང་གི་རྒྱལ་ཁབ་ཅིག་ཡིན་པ་སོང་ཙང་ཨ་ནི་བོད་ཡིག་ལ་ཐོབ་ཐང་བཅའ་སྲུང་ཅིག་རག་གི་རེད། ད་དེ་ང་ཚོ་བོད་ཡིག་དང་བྷོ་ཊི་ཟེར་ད་དོན་གཅིག་མིང་གི་རྣམ་གྲངས་བྱས་ནས་ད་ད་ལྟ་དེ་འདྲས་ཅིག་རེད་ལབ་བསྡད་གི་རེད། དེ་བྱེད་དུས་རེད་བ། ད་དང་པོ་དེ། བོད་ཡིག་དེ་ཁོང་རང་གི་ས་ཁོངས་དེ་ཧ་ཅང་ཁྱབ་ཆེན་པོ་ཆགས་འགྲོ་གི་རེད་བོད་ཡིག་གིས་ད་བེད་སྤྱོད་གཏོང་སའི་གི་ས་ཁོངས་ཅིག་ཡོད་རེད་བ་རྒྱ་ཆེ་རུ་འགྲོ་གི་རེད་དཔེ་ཆ་བཞག་པ་ཡིན་ན་རྒྱ་གར་ནང་ལོགས་ལ་ད་ཀྱི་ཁྱབ་རྒྱ་ཆེ་ཤོས་མི་ཚང་མ་གི་བེད་སྤྱོད་གཏང་དེ་ཡ་དངུལ་ལོར་དེ་རེད་བ་དངུལ་ཨ་ནི་དངུལ་ལོར་གྱི་ཐོག་ལ་ད་བྷོ་ཊི་བྲིས་ཡོང་གི་རེད་ད་དངུལ་ལོར་གྱི་ཐོག་ལ་བྷོ་ཊི་སླེབས་པ་ཡིན་ན་མི་ཚང་མ་གི་མཐོང་གི་རེད་བ་ད་ཀྱི་དང་པོ་མིག་གི་མཐོང་ས་ཅིག་ལ་ཕར་སླེབས་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་ཡོད་རེད་ད་གཉིས་པ་དེ་ཡ་ནི་ཤེས་ཡོན་སྡེ་ཚན་ནང་ལ་ཁྱབ་རྒྱ་ཆེན་པོ་ཆགས་ཀྱི་རེད་ས་ཆ་ཆེན་པོ་ཟིན་འགྲོ་གི་རེད་ཤེས་ཡོན་སྡེ་ཚན་གྱི་ནང་ལ་ད་དཔེ་ཆ་བཞག་ན་དམའ་རིམ་གྱི་ད་ཤེས་ཡོན་སྡེ་ཚན་ཡོད་རེད་གཞི་རིམ་གྱི་ཤེས་ཡོན་སྡེ་ཚན་ཡོད་རེད་མཐོ་རིམ་གྱི་ཤེས་ཡོན་སྡེ་ཚན་ཡོད་རེད་ད་དེ་ཚོའི་ནང་ལ་བྷོ་ཊི་དེ་བོད་ཡིག་དེ་ཧི་མ་ལ་ཡའི་གི་ད་ཀྱི་སློབ་གྲྭ་ཁག་ཚང་མའི་གི་སློབ་ཚན་གྱི་ནང་ལ state language ཟེར་མངའ་སྡེ་སོ་སོའི་གི་སྐད་ཡིག་དེའི་ནང་ལ་ད

ཨ་ནེ། རྒྱ་གར་གྱི་རྩ་ཁྲིམས་ནང་ལ་བྷོ་ཊི་དེ་ཡར་བཅུག་ཐུབ་པ་ཡིན་ན་ཁེ་ཕན་ཧ་ལས་པ་ཆེན་པོ་ཡོད་རེད་དེ་ཁེ་ཕན་ཆུང་ཆུང་མ་རེད། Acharya། སོག་རྩོན་བཀྲ་ཤིས་རྒྱལ་པོ་ལགས་ལ་སྙན་སྒྲོན་ཞུ་བའི་ལེ་ཚན། ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་ལྡན་སྒྲོལ་མ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་རེད། གོང་ས་ཏཱ་ལའི་བླ་མ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཧོར་གཙང་འཇིགས་མེད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ

དེ་དག་གི་རྗེས་སུ་འབྲང་མཁན་གྱི་སྐྱེ་བོ་ས་ཡ་དང་དུང་ཕྱུར་བྱས་ནས་ཡོད་པ་སྟེ། དེ་དག་རེ་རེས་ཕྱི་སྣོད་ཀྱི་འཇིག་རྟེན་ལ་གོ་བ་ལེན་སྟངས་དང། ནང་བཅུད་ཀྱི་སེམས་ཅན་ཇི་ལྟར་ཆགས་སྟངས། མི་ཚེ་འདི་རྫོགས་པའི་ཚེ་ན་ཡང་བསྐྱར་སྐྱེ་བ་ལེན་རྒྱུ་ཡོད་མེད་སོགས་ཆོས་སྟོན་མཁན་དང། རྣམ་དཔྱོད་ལ་བརྟེན་ནས་དཔྱད་པ་གཏོང་མཁན་མང་པོ་ཞིག་གིས་དུས་རབས་ནས་དུས་རབས་བར

ཚེ་འདི་ཡི་ཀུན་སྤྱོད་ལ་ཚོད་འཛིན་བྱེད་ཀྱི་ཡོད་པ་དང། ཉམ་ཐག་པའི་སྐྱེ་བོ་གཞན་ལ་རོགས་འདེགས་བྱེད་པ་ལ་སོགས་པའི་ཐབས་ལམ་སྣ་ཚོགས་བརྒྱུད་དེ། རང་གི་ཚེ་ཕྱི་མའི་དོན་དག་འགྲུབ་ཐབས་ལ་འབད་བརྩོན་བྱེད་ཀྱི་ཡོད། དེ་འདྲའི་ཐབས་ལམ་འཚོལ་བྱེད་ཀྱི་ཆོས་ལུགས་མང་པོའི་ནང་ནས་ང་ཚོར་རྒྱུས་མངའ་གང་མཚམས་ཡོད་པ་ནི་ནང་པའི་ཆོས་ལུགས་ཡིན་པ་དང། དེའི་ནང་ནས་ཀྱང། ཐེག་པ་ཆེན་པོའི་ཆོས་ལུགས་ཆགས་ཀྱི་ཡོད་ཅིང། ཐེག་པ་ཆེན་པོའི་ནང་ནས་ཀྱང་མཐར་གཏུགས་ན་གསང་སྔགས་ཀྱི་ཆོས་སྐོར་དེ་དག་ལ་རག་ལས་པ་དང། ཚེ་ཐུང་གཅིག་ལ་མཆོག་གི་དངོས་གྲུབ་བརྙེས་པར་བྱེད་པའི་གདམས་ངག་ཀྱང་གསང་སྔགས་ལ་ཡོད་པའི་ཡིད་ཆེས་བརྟན་པོའི་སྒོ་ནས་ཚད་ཤིན་ཏུ་མཐོ་བའི་གསང་སྔགས་ཀྱི་སྡོམ་པ་དང་དམ་ཚིག་མང་པོ་ཞིག་རང་གི་གཅེས་པའི་ཚེ་སྲོག་བཞིན་དུ་སྲུང་སྐྱོབ་བྱེད་ཀྱི་ཡོད་ཅིང། དེ་ལ་ཡང་སྤྱིར་བཏང་དང་དམིགས་བསལ་གྱི་དབྱེ་བ་སྣ་ཚོགས་ཤིག་ཡོད་པའི་ཕྱིར་ན། སྐྱེ་བོ་ཐུན་མོང་གི་བསམ་ཡུལ་ལས་འདས་པའི་དོན་དག་མང་པོ་ཞིག་གང་ཟག་བྱེ་བྲག་པ་རེ་ཟུང་ལ་བྱུང་བའི་ཉམས་མྱོང་དང་གཏམ་རྒྱུད་བཤད་ཀྱི་ཡོད་པ་དང། དེ་དག་ལ་ཡིད་ཆེས་དང་དོགས་པ་བྱེད་མཁན་གཉིས་ཆ་ཡོད་ཀྱང་བདེན་པ་ཡིན་མིན་གྱི་ཁྲིམས་ཐག་གཅོད་མཁན་སུ་ཡང་ཡོང་གི་མེད།

བྱུང་ནི་ཁོ་རང་གི་གྲུབ་མཐའི་ནང་ལ་ཡ་བརྩིས་པ་ཡིན་ན་བཅོམ་ལྡན་འདས་ལྷག་མེད་མྱང་འདས་མངོན་དུ་མཛད་ཚར་རྗེས་ལ་མར་མེ་ཤི་བ་ནང་བཞིན་རིག་པ་རྒྱུན་ཆད་ཅིག་གྲུབ་མཐའི་ནང་དུ་བཤད་ཡོད་པ་རེད་དེ་ཁོ་རང་ལ་དངོས་སུ་སྟོན་པ་བཅོམ་ལྡན་འདས་དགྲ་བཅོམ་པའི་འཁོར་གྱིས་བསྐོར་བསྡད་པ་ཅིག་དངོས་སུ་ད་གཟིགས་ཡག་གི་ཉམས་མྱོང་བྱུང་པ་ཡིན་དུས་ཁོང་གིས་བཅོམ་ལྡན་འདས་དུས་ད་ལྟ་བཞུགས་བཞག་ཟེར་ཁོང་དེ་འདྲའི་གསུང་གི་ཡོག་རེད་ས། བྱས་ནས་ད། ཨ་མདའ་ངས་ཡང་ངོ་ཤེས་པའི་བོད་ཀྱི་བླ་མ་ཅིག་ད་ལྟ་ཨ་མདའ་གཤེགས་ཚར་རེད། ཁོང། སྐབས་ཅིག་གི་ནི། ག་ཚོད་ཁོང་གི་སློབ་མ་ཅིག་ལ་ཡ། ནི་ཆོས་འབྲེལ་གནང་པའི་ཁ་ཐུག་ལ། ཨོ་ད། ཆོས་འབྲེལ་གནང་ཡག་གི། ཆོས་བརྒྱུད་དེ། རྩ་བརྒྱུད་ཀྱི་བླ་མ་ཡོངས་རྫོགས་ལོ། དཔེ་གསལ། ཐག་ཆོད་ཅིག། ཁྲ་ལེམ་ལེམ་བསམ་པ་ལ་ཞུགས་བཞག་ཟེར་ནས་གཟིགས་རོགས་ཟེར་ཁོ་རང་ང་ར་གསུངས་རེད། ད་ཡང་དགེ་བཤེས་ནང་བཞིན་ཁོང་སྐྱག་རྫུན་ཤོད་ཀྱི་མ་རེད། ཉམས་ཆུང་ཉམས་ཆུང་རེད། སྐྱག་རྫུན་བཤད་དགོས་ཡག་ཡོད་མ་རེད་རྒྱ་མིའི་བཙོན་ཁང་སྔ་མོ་ནི་པེ་ག་སུ་རེད་དཔེ་བླ་མ་ཆེན་པོ་ཅིག་བཞུགས་པ་རེད་བ་སུ་ལ་རྒྱ་མིའི་བཙོན་ཁང་ནང་ལོགས་ལ་ཡ་ལོ་བཅོ་བརྒྱད་ཅིག་བཞུགས་པ་རེད། ད་རྒྱ་གར་ཚུར་ཕེབས་ཚར་དུས་སྐྱག་རྫུན་བཤད་དགོས་ཡག་ཡོད་མ་རེད་ད་བྱ་བ་ཚུ་བྱས་ཚར་ད། ཨེ་ནི་ཁོ་རང་གཤིས་ཀ་དེ་ཤ་ཉམས་ཆུང་རེད། བྱ་དེ་འདྲ་ཡིན་དུས་སྐྱག་རྫུན་མི་བཤད་མཁན།

དགེ་སློང་གི་ཆ་བྱད་ལས་འདས་ཏེ། ཡབ་ཡུམ་ཞལ་སྦྱོར་བཅས་པ་ལ་སོགས་པ། དཀྱིལ་འཁོར་གྱི་བདག་པོར་སྐུར་བཞེངས་ཏེ། རྒྱུད་གསུང་བའི་སྣང་བ་ཡོང་གི་ཡོད་པ་དང། དེ་ལ་བརྟེན་ནས་གསང་སྔགས་ཀྱི་རྒྱུད་སྡེ་མི་འདྲ་བ་འབྱུང་གི་ཡོད་པ་སྟེ། རྫོགས་ཆེན་གྱི་སྟོན་པ་བཅུ་གཉིས་སུ་གྲགས་པ་དེ་དག་ཀྱང། དོན་གྱིས་ལས་སྣང་དག་པའི་གང་ཟག་བྱེ་བྲག་པ་ཞིག་ལ། རྒྱུད་སྟོན་མཁན་ཆགས་ཀྱི་ཡོད་པ་དེ་ཡིན་ལ། སྔ་འགྱུར་རྙིང་མ་བའི་ཆོས་རྒྱུད་ཡོད་ཚད། རིང་བརྒྱུད་དང་ཉེ་བརྒྱུད། ཟབ་མོ་དག་སྣང་གི་བརྒྱུད་པ་བཅས་གསུམ་དུ་འདུ་བཞིན་ཡོད་པས། ཟབ་མོ་དག་སྣང་གི་བརྒྱུད་པ་དེ་དག་སྒྲུབ་མཁན་གང་ཟག་སུ་ཞིག་གི་སྣང་ངོར་འཆར་ཡོང་བ་དེ་ཡིན་པས། དཔེར་ན་གོང་ས་རྒྱལ་དབང་ལྔ་པ་ཆེན་པོའི་གསུང་གསང་བ་རྒྱ་ཅན་དུ་འབོད་པའི་ཆོས་ཚན་དེ་དག་ཐམས་ཅད་ཀྱང་ཁོང་གི་དག་སྣང་ལ་ཤར་བ་ཞེ་གཅིག་ཆགས་ཀྱི་ཡོད་པ་དང། ད་ལྟའི་དུས་སྐབས་འདིའི་ནང་དུ་ཡང་དག་སྣང་གི་ཆོས་ཚན་ཁག་ཅིག་རྒྱུན་ཆད་མེད་པར་ཡོང་གི་ཡོད་ན་ཡང། ང་ཚོས་དེ་དག་ལ་ཞིབ་འཇུག་གང་ཡང་བྱར་མེད་པ་ཞིག་ཡིན། དེ་ཡང་མགོན་པོ་མཆོག་གིས་གང་ཉིད་ཀྱིས་ཞལ་འཚོར་བའི་ཨ་མེ་རི་ཁའི་ནང་གི་ནང་པ་བ་ཞིག་དང་བཀའ་མོལ་བསྐྱངས་པ་ལྟར། དེ་ཉིད་ཐའི་ལན་ཌའི་རྒྱལ་ཁབ་ལ་སོང་ནས། རྩད་གཅོད་དང་ཞིབ་འཇུག་གང་འཚམ་བྱས་པའི་འབྲས་བུར་ཡུལ་དེ་གའི་དགེ་སློང་ཞིག་ལ། སྟོན་པ་བཅོམ་ལྡན་འདས་འཁོར་ཉན་ཐོས་དང། དགེ་སློང་གི་ཚོགས་ཀྱིས་བསྐོར་ནས་ཡོད་པའི་ཞལ་གཟིགས་ཧ་ཅང་གསལ་པོ་བྱུང་བ་དེ། ཤེས་རྟོགས་བྱུང་ཡོད་པ་ལྟ་བུ་སྟེ། དེང་རབས་འཇིག་རྟེན་སྤྱི་སྲོལ་ལྟར་གྱི་ལོ་རྒྱུས་ཀྱི་དབང་དུ་བཏང་ན། ད་ལྟ་འཆད་བཞིན་པ་འདི་དག་ལོ་རྒྱུས་ཀྱི་ཁོངས་སུ་འགྲོ་མི་ཐུབ་པ་སྟེ། དོན་དག་དངོས་བྱུང་གི་ཁོངས་སུ་བརྩི་ཐབས་མེད་པ་ཆགས་ཀྱི་ཡོད་ཀྱང། སངས་རྒྱས་བཅོམ་ལྡན་འདས་ཞལ་དངོས་སུ་བཞུགས་པའི་སྐབས་ནས། དུས་སུ་སྨིན་པའི་གདུལ་བྱ་གཅིག་གམ་དུ་མ་ལ། ཆེད་དུ་དམིགས་ནས་གསང་སྔགས་ཀྱི་རྒྱུད་གསུང་བ། ཐེ་ཚོམ་མི་དགོས་པ་ཙམ་ཞིག་མིན་པར། ད་ལྟའི་དུས་སྐབས་འདི་དང། འབྱུང་འགྱུར་གྱི་དུས་ཚོད་གང་གི་ནང་དུ་ཡང། སྐབས་སུ་བབ་པའི་གདུལ་བྱ་ལས་སྣང་དག་པའི་ངོར། གསང་སྔགས་ཀྱི་རྒྱུད་སྡེ་བསྟན་པར་འགྱུར་བའི་ཚོད་དཔག་བྱ་ཆོག་པ་སྟེ། སངས་རྒྱས་ཀྱི་ཕྲིན་ལས་དུས་གསུམ་ཀུན་ཏུ་རྒྱུན་ཆད་མེད་པ་ཡིན་ཏེ། ཐེག་པ་ཆེན་པོའི་རྒྱུད་བླ་མ་ལས། ཐུགས་རྗེ་ཆེན་པོས་འཇིག་རྟེན་མཁྱེན། འཇིག་རྟེན་ཀུན་ལ་གཟིགས་ནས་ནི། ཆོས་ཀྱི་སྐུ་ལས་མ་གཡོས་པར། སྤྲུལ་པའི་རང་བཞིན་སྣ་ཚོགས་ཀྱིས། སྐྱེ་བ་མངོན་པར་སྐྱེ་བ་དང། དགའ་ལྡན་གནས་ནས་འཕོ་བ་དང། ལྷུམས་སུ་འཇུག་དང་བལྟམས་པ་དང། བཟོ་བོའི་གནས་ལ་མཁས་པ་དང། བཙུན་མོའི་འཁོར་དགྱེས་རོལ་པ་དང། ངེས་འབྱུང་དཀའ་བ་སྤྱོད་པ་དང། བྱང་ཆུབ་སྙིང་པོར་གཤེགས་པ་དང། བདུད་སྡེ་བཅོམ་དང་རྫོགས་པར་ནི། བྱང་ཆུབ་ཆོས་ཀྱི་འཁོར་ལོ་དང། མྱ་ངན་འདས་པར་གཤེགས་མཛད་རྣམས། ཡོངས་སུ་མ་དག་ཞིང་རྣམས་སུ། སྲིད་པ་ཇི་སྲིད་གནས་པར་སྟོན། ཞེས་སོགས་གསུངས་པ་ལྟར་ཡིན་པས། སངས་རྒྱས་དེ་ཉིད་མིའི་ཤ་ཚུགས་སུ་བྱོན་ཞིང་སྐུ་མྱ་ངན་ལས་འདས་ནས་ལོ་ངོ་སུམ་སྟོང་ལ་ཉེ་གི་ཡོད་ཀྱང། འཇིག་རྟེན་གྱི་ཁམས་སྣ་ཚོགས་པར་སྐུ་འཁྲུངས་བ་དང་སངས་རྒྱས་པ། ཆོས་ཀྱི་འཁོར་ལོ་བསྐོར་བ་ལ་སོགས་པའི་མཛད་པ་དེ་དག་རྒྱུན་ཆད་མེད་པར་སྟོན་གྱི་ཡོད་པའི་སྟབས་ཀྱིས། འདུལ་བ་དུས་སུ་བབ་པའི་གང་ཟག་གི་ངོར་མདོ་སྔགས་ཀྱི་ཆོས་བསྟན་པར་བྱ་བ་དེ་སངས་རྒྱས་ཀྱི་མཛད་པ་ཉག་གཅིག་ཆགས་ཀྱི་ཡོད་པ་དེ་ཡིན།
ད་དེ་དང་འབྲེལ་ནས་ད་ད་དེ་དང་འབྲེལ་ནས་ངས་ནམ་རྒྱུན། འདི་ཞིག་བཤད་བསྡད་ཀྱི་ཡོད། དཔལ་ས་སྐྱ་པའི་ལམ་འབྲས་གསུངས་པའི་ཁ་ཐུག་ལ་ཡ་ཨེ་ནི། ལུང་ཚད་མ། བསྟན་བཅོས་ཚད་མ། བླ་མ་ཚད་མ། ཉམས་མྱོང་ཚད་མ་ཟེར། བསྟན་པ་འདི་ལ་བྱུང་ཡའི་རིམ་པའི་དབང་དུ་བྱས་ན་ཐོག་མར། ལུང་ཚད་མ། བཅོམ་ལྡན་འདས་ཀྱིས་ད་ལུང་གསུངས་པ་རེད་པ་ད་ལུང་ཚད་མ། ད་ལུང་དེའི། དགོངས་འགྲེལ། བསྟན་བཅོས། ཀླུ་སྒྲུབ་ལ་སོགས་པ་དེའི་རིགས་མཛད་བཞག་པའི་བསྟན་བཅོས་དེ་རིམ་པ་གཉིས་པ་དེ་བྱུང་བ་རེད་པ་བསྟན་བཅོས་ཚད་མ། དེ་ལྟར་ལུང་དང་བསྟན་བཅོས་གཉིས་ཀྱི་དོན་ཉམས་སུ་བཞེས་ནས། དོན་ཉམས་སུ་བཞེས་ནས་རྟོགས་པ་མངོན་དུ་གྱུར་ཏེ། མཁས་གྲུབ་ཀྱི་ཡོན་ཏན་གཉིས་དང་ལྡན་བསྡད་པའི། དེ་འདྲའི་གི་བླ་མ་ཚད་མ་ཡོང་དགོས་རེད་པ། ད་བླ་མ་ཚད་མ་དེ་ལ་བརྟེན་ནས། གདུལ་བྱ། གདུལ་བྱའི་རྒྱུད་ལ་ཡ་ཉམས་རྟོགས་ཚད་མ་སྐྱེ་ཡག་ཅིག་གི་གོ་རིམ་འདུག་ཟེར། ད་ཡིན་ནའི་སེམས་ནང་ལོགས་ལ་ཡ་ངེས་པ་རྙེད་ཡག་གི་གོ་རིམ་བརྩིས་པ་ཡིན་ན་དེ་ལས་ལྡོག་ནས། ཐོག་མར་རང་གི་རྒྱུད་ལ་ཉམས་མྱོང་ཅིག་སྐྱེས་ནས། ཅིག་སོ་སོ་སོ་ད། མྱོང་བའི་སྟེང་ནས། ད་སྔོན་མ་ང་ཚེ་སྟོད་ཡིན་ན་བསམ་བློ་འདི་འདྲ་ཞིག་བཏང་བསྡད་ཀྱི་ཡོད་ད་ཚེ་སྨད་ལ་ཡ། ད་ངའི་བསམ་བློ་འདི་འདྲ་ཞིག་འགྱུར་བ་ཕྱིན་བཞག་འགྱུར་བ་འདི་འདྲ་ཞིག་ཕྱིན་པའི་རྐྱེན་བྱས་ནས་སེམས་སྐྱིད་པ། ལུས་བདེ་བ། ཨེ་ནི། གང་ལྟར་ཅིག་མི་ཚེ་དོན་ལྡན་པ་ཞིག་ཡོང་བསྡད་ཡ་ཅིག་གི། འདི་འདྲའི་ཞིག་ཡོང་བསྡད་ཡ་ད་དེ་ལས་ཉམས་ལྷག་ཕྱིན་པ་ཡིན་ན་ནི་ཅིག་མི་ཕལ་པ་ལ་མེད་བསྡད་པའི་ཅིག་ཡོན་ཏན་ཁྱད་པར་ཅན་འདི་འདྲའི་ད། ཅིག། ག་རེ་ཟེར་དགོས་རེད་མངོན་དུ་གྱུར་བསྡད་ཡ་ཅིག་ཡོང་པའི་ཁ་ཐུག་ལ་ཡ།

མི་འདྲ་བ་ཅིག་རེད་བཞག་བསམ་ནས་ངེས་པ་རྙེད་ཡ་ཅིག་ཡོང་ཡ་འདུག་ག་ད་དེ་འདྲའི་ཟེར་ནས་བསམ་བློ་བཏང་པ་ཡིན་ན་ཨེ་ནི་ཐེག་ཆེན་བཀར་སྒྲུབ་བསམ་བློ་ཅིག་འཁོར་གྱི་འདུག་ག། ཉན་མཁན་གྲོགས་པོ་རྣམ་པ།
ཁྱེད་རྣམ་པས་གོང་དུ་གསན་པ་ནི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི། བཀའ་སློབ་ལམ་སྟོན་ཞེས་པའི་ལེ་ཚན་དེ་ཡིན་ལ།

སྟེང་གི་རྣམ་པ་ཚོ། ད་ལྟ་དཔེ་དེབ་ཀྱི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་རྒྱུ་དེའི་ནང་རྣམ་གྲྭ་ཐུབ་བསྟན་ཡར་འཕེལ་ལགས་ཀྱིས་རྩོམ་སྒྲིག་གནང་བའི། ཁ་བྱང་དུ་ལྷ་སའི་དངོས་བྱུང་བདེན་དཔང་ཞེས་པའི་རྩོམ་དེབ་ཀྱི་ལེ་ཚན་གོང་མའི་ཞུས་མཚམས་ནས་མུ་མཐུད་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། དེ་ཡང་ལེ་ཚན་གོང་མའི་གཞུང་མཚམས། ལེའུ་དྲུག་པ། ལྷ་སའི་སྐྱེད་ཚལ་དང། སྤྲོ་སྐྱིད་གཏོང་ཡུལ་གླིང་ག། དུས་ཆེན་དང། རྒྱན་གོས་ངོ་སྤྲོད་ཞེས་པའི་ནང་དོན་འདི་ནས་བརྒྱུད་བསྒྲགས་ཞུ་རྒྱུ་ཡིན། ལྔ་བཞི། ལྷ་སའི་སྐྱེད་ཚལ་ཁག་གི་ལོ་རྒྱུས། ཀ། ནོར་འཛིན་སྐྱེད་ཚལ་ནི་ལྷ་ས་གྲོང་ཁྱེར་གྱི་ཀླུ་སྦུག་ཏུ་ཡོད་པའི་ནོར་འཛིན་སྐྱེད་ཚལ་ཞེས་པའི་ཁང་པ་ནི་དུས་རབས་བཅུ་བདུན་པའི་ནང་པཎ་ཆེན་སྐུ་ཕྲེང་བཞི་པ་བློ་བཟང་ཆོས་རྒྱན་ལྷ་སར་ཕེབས་སྐབས་ཀྱི་བཞུགས་གནས་ཡིན་པར་གྲགས་ཤིང། ཕྱི་ལོ་ཉིས་སྟོང་བཅུ་མེད་གསུམ་ལོར་བོད་ཁང་ཐོག་བརྩེགས་བཞི་ཅན་གསར་རྒྱག་གིས་ཀླུ་སྦུག་གི་གྲོང་མི་གནས་སྡོད་བྱེད་མུས་ཀྱིས་སྔར་གྱི་གནའ་ཤུལ་ད་ལྟ་བསྡད་མེད་ལ་སྔར་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་མཇུག་ཕྱོགས་དུ་སྨོན་ལམ་གཏོར་རྒྱག་ཅེས་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གྲྭ་ཚང་དང་དཔལ་ལྡན་འབྲས་སྤུངས་སྔགས་པ་གྲྭ་ཚང་གཉིས་ནས་ཧོར་ཟླ་དང་པོའི་ཚེས་ཉི་ཤུ་བཞི་ཉིན་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་མཇུག་སྒྲིལ་ཟིན་པའི་སྨོན་ལམ་གཏོར་རྒྱག་གི་བྱེད་སྒོ་གནང་ཡུལ་ཀླུ་སྒུག་བདེ་ཐང་ཞེས་གཞི་རྒྱ་ཆེ་བའི་ཐང་གཏེར་དེ་ཡང་དེང་སྐབས་འཛུགས་སྐྲུན་གྱིས་མཐོང་ཡུལ་དུ་མ་མཆིས་སོ། ཁ། ཀླུ་སྡིངས་སྐྱིད་ཚལ་ལམ། སྐྱིད་ཚལ་ཀླུ་སྡིངས་ཞེས་པ་ནི་སྔར་ལྷ་སའི་ནུབ་བ་རི་ཁུག་དོན་གཅོད་ཁང་ཁོངས་སུ་གཏོགས་ཤིང། ལྷ་ས་གྲོང་ཁྱེར་ནས་འབྲས་སྤུངས་སུ་འགྲོ་བའི་ལམ་རྒྱུད་དུ་གླིང་ག་ལྕགས་རི་དང་བཅས་པ་ཡོད། འདི་ནི་ཐོག་མར་རྒྱལ་དབང་ལྔ་པ་ཆེན་པོའི་འཁྲུངས་ལྷ་གསོལ་ཡུལ་གྱི་ས་གནས་མཛད། དེ་རྗེས་ནུབ་ཕྱོགས་སུ་སྐུ་འཁྲུངས་པའི་རྒྱལ་དབང་ན་རིམ་གྱི་འཁྲུངས་ལྷ་གསོལ་ཡུལ་ཡིན་ཞིང། ལྷ་ཁང་དུ་རྩེ་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་གཅིག་བཅའ་བཞུགས་མཛད་པ་དང་ལོ་ལྟར་འཁྲུངས་གསོལ་གནང་གི་ཡོད། གཞན་ཡང་རྒྱལ་དབང་སྐུ་ཕྲེང་རིམ་བྱོན་ནུབ་ཕྱོགས་ཡུལ་གྲུ་ཁག་ལ་ཕེབས་སྐབས་གནས་དེར་ཕེབས་བསུ་ཕེབས་སྐྱེལ་གྱི་གྲ་སྒྲིག་ཞུ་ཡུལ་ཡིན། འདིར་ཏཱ་ལའི་བླ་མ་སྐུ་ཕྲེང་ལྔ་པའི་སྐུ་དུས་ནས་སྐུ་ངལ་གསོ་ཡུལ་བཞུགས་ཁྲི་དང་ཆིབས་ཐིབས་བཅས་ཡོད་པ་བར་ལམ་ཉམས་ཉེས་ཀྱིས་དེང་འཛུགས་སྐྲུན་གྱིས་རྩ་བ་ཡང་མི་ཆོད་པའི་གནས་སུ་གྱར་ཡོད་ཀྱང་དེ་རྒྱུད་ཀྱི་གཞུང་ལམ་ལ་ཀླུ་སྡིངས་ལམ་ཞེས་ད་ལྟ་ཡང་འབོད་མུས་སུ་ཡོད། གཞན་ཡང་ལྷ་སའི་རྔ་ཆེན་དོན་གཅོད་ཁང་ཁོངས་འཁྲུངས་ལྷ་ཟེར་བའི་གྲོང་ཚོ་ཞིག་ཡོད་པ་དེ་ནི་རྒྱལ་དབང་བདུན་པ་སྐལ་བཟང་རྒྱ་མཚོའི་འཁྲུངས་ལྷ་རྨ་ཆེན་སྤོམ་རའི་གསོལ་ཡུལ་གྱི་ས་གནས་ཡིན་ལ། དེར་ལྷ་ཁང་ཡོད་པས་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་དགེ་འདུན་ཞིག་བཅའ་བཞུགས་མཛད་ནས་ལོ་ལྟར་གཞུང་ཕྱོགས་ཀྱིས་ཤར་ཕྱོགས་སུ་སྐུ་འཁྲུངས་པའི་རྒྱལ་དབང་སྐུ་འཕྲེང་ན་རིམ་གྱི་འཁྲུངས་ལྷ་གསོལ་ཡུལ་ཡིན་ཞིང་དེ་གར་མགོན་ཁང་དང། མཐའ་འཁོར་དུ་གླིང་ཁ་བཅས་ཡོད་པ་ལོ་ཤས་སྔོན་ནས་ཤུལ་མེད་དུ་བཏང་སྟེ་རྩ་ནས་ཀྱང་ངོས་འཛིན་དཀའ་བའི་གནས་སུ་གྱུར་ཡོད་པ་མ་ཟད་བར་ལམ་རྒྱ་ཆེའི་མང་ཚོགས་སྨོས་ཅི་དགོས་དེ་ཁུལ་འཁྲུངས་ལྷ་གྲོང་ཚོའི་མང་ཚོགས་རྣམས་ནས་ཀྱང་དེ་ཁུལ་དུ་བསང་གསོལ་དར་འཛུགས་བྱེད་མི་ཆོག་པའི་བཙན་བཀའ་བཏང་ཡོད་པ་མ་ཟད་སྔར་དེ་ཁུལ་དུ་བསང་གསོལ་ཞུ་ཡུལ་གྱི་བསང་བུམ་དག་ཀྱང་གཏོར་བཤིག་བྱས་ཡོད་པས་བོད་མི་རྣམས་ལ་ཆོས་བྱེད་ཀྱི་རང་དབང་ཇི་ཙམ་ཡོད་མེད་ཀྱི་དཔང་རྟགས་ཤིག་ཀྱང་ཡིན། དེ་དང་ཕྱོགས་མཚུངས་འཁྲུངས་སྐར་ཉིན་དགོན་སྡེ་ཁག་ཏུ་ཆོས་ཕྱོགས་ཀྱི་བྱེད་སྒོ་སྤེལ་མི་ཆོག་ལ། ཚོགས་ཀྱང་འཚོགས་མི་ཆོག་ཅིང་ཐ་ན་དེའི་ཉིན་གྲོང་ཕྱོགས་སུ་འགྲོ་བསྐྱོད་མི་ཆོག་པ་དང་གཅིག། རྒྱ་ཆེའི་དད་ལྡན་མང་ཚོགས་རྣམས་རང་ཉིད་གནས་ཡུལ་གྱི་ཨུ་ཡོན་ལྷན་ཁང་གི་རིམ་པ་ནས་བཟུང

རང་རིགས་སློབ་ཕྲུག་རྒན་གཞོན་རྣམས་ཀྱང་ཆོས་ཕྱོགས་ཀྱི་དུས་ཆེན་སྐབས་གུང་གསེང་དུ་འཇོག་ཀྱང་ཆོས་ཕྱོགས་ཀྱི་བྱེད་སྒོར་འཛུལ་ཞུགས་མི་ཆོག་ཅིང་ཆོས་ཕྱོགས་ཀྱི་བྱེད་སྒོར་ཞུགས་པ་དང་ཐ་ན་གླིང་སྐོར་དང་བར་སྐོར་རྩེ་སྐོར་སོགས་བྱས་པ་མཐོང་ཐོས་བྱུང་ཚེ་སློབ་གྲྭ་ནས་ཕྱིར་འབུད་བྱ་རྒྱུའི་བཙན་བཀའ་བཏང་བ་དང་བཞི། མདོར་ན། བོད་མི་ཡོངས་ལ་ཆོས་བྱེད་ཀྱི་རང་དབང་མེད་ལ། རྒྱ་ཕྱོགས་ནས་བརྙན་འཕྲིན་ཐོག་ལག་པར་ཕྲེང་བ་དང་མ་ཎི་ལག་འཁོར་འཁྱེར་བ་དང

མཚེའུ་ཆེ་ཆུང་དུ་མས་མཛེས་པའི་ཡུལ་ལྗོངས་ཤིག་ཡིན་སྟབས། མི་ཚོས་ལྷ་དང་ཀླུའི་བུ་དང་བུ་མོ་སྤྲོ་གསེང་བྱ་ཡུལ་དགའ་བའི་ཚལ་ཞིག་རེད་ཅེས་བརྗོད་སྲོལ་ལ་གཞིགས་ཏེ་ལྷ་ཀླུ་དགའ་ཚལ་ཞེས་མིང་ཐོགས། སྤུར་རྒྱལ་བཙན་པོ་མང་སྲོང་གི་དུས་ཙམ་ནས་བཟུང་ཁུལ་འདིར་སྤྲོ་གསེང་གཏོང་ཡུལ་ཡིན་ཞེས་བརྗོད་སྲོལ་ཡོད། སྤྱི་ལོའི་དུས་རབས་བཅུ་བདུན་པའི་ནང་རྒྱལ་དབང་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོའི་སྐུ་དུས་སུ་ཆོས་སྲིད་ཀྱི་མཛད་བར་དུ་སྤྲོ་གསེང་ལ་ཕེབས་པ་དང་མཛེས་ལྗོངས་ཀྱི་དབུས་སུ་གནས་པའི་མཚེའུའི་སྟེང་དུ་ཕོ་བྲང་ཐོག་བརྩེགས་གསུམ་ལྡན་ཞིག་གསར་སྐྲུན་མཛད་དེ་སྐུ་འཁོར་ཉུང་ཙམ་དང་བཅས་སྤྲོ་གསེང་ལ་ཡང་ཡང་ཕེབས་པའི་སྐབས་དེར་ལྷ་ས་ལྷ་ས་སྐྱིད་པ། དེ་ལས་ལྷ་ཀླུ་སྐྱིད་པ། ལྷ་ས་ལྷ་ཀླུའི་བར་ལ་རྫོང་རྒྱབ་ཀླུ་ཁང་སྐྱིད་པ་ཞེས་པའི་དམངས་གཞས་འདི་ཡང་སྐབས་དེ་ནས་བྱུང་ཞིང། ལྷ་བཟང་ཁང་གིས་བོད་ཀྱི་སྲིད་དབང་བཟུང་རྗེས་རྒྱལ་དབང་སྐུ་ཕྲེང་དྲུག་པ་ཚངས་དབྱངས་རྒྱ་མཚོ་མཆོག་ཆོས་སྲིད་ཀྱི་ཁྲི་ལས་ཕབ་སྟེ་སྐུ་འཁོར་བཅས་ལྷ་ཀླུར་བཞུགས་སུ་བཅུག་པ་དང་གཞན་ཡང་ལྷ་ཀླུ་དགའ་ཚལ་ནི་རྒྱལ་པོ་ལྷ་བཟང་གི་སྤྲོ་ཁང་ཡང་ཡིན་སྐད། རབ་བྱུང་བཅུ་གསུམ་པའི་ཆུ་རྟ་ཕྱི་ལོ་ཆིག་སྟོང་བདུན་བརྒྱ་དྲུག་ཅུ་རེ་གཉིས་ལོར་རྒྱལ་དབང། སྐུ་ཕྲེང་བརྒྱད་པ་འཇམ་དཔལ་རྒྱ་མཚོ་གསེར་ཁྲི་མངའ་གསོལ་ཞུས་རྗེས་ཡབ་ཡུམ་སྐུ་མཆེད་རྣམས་ཀྱི་བཞུགས་གནས་དེ་ལྷ་ཀླུ་དགའ་ཚལ་གྱི་ཕོ་བྲང་ཤར་ངོས་སུ་ཡོད་པའི་གཞིས་ཁང་ཞེས་འགོ་པའི་སྡོད་ཁང་ཆུང་ཆུང་ཞིག་ཡོད་པ་དེ་བཤིག་ནས་ཡབ་གཞིས་གསར་རྒྱག་བྱས་པར་ཡབ་གཞིས་ལྷ་ཀླུ་ཞེས་མིང་ཆགས། རབ་བྱུང་བཅུ་བཞི་པའི་མེ་འབྲུག་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་དྲུག་ཅུ་ལོར་རྒྱལ་དབང་སྐུ་ཕྲེང་བཅུ་གཉིས་པ་གསེར་ཁྲིར་མངའ་གསོལ་ཞུས་རྗེས་དེའི་ཡབ་གཞིས་སྐུ་ཕྲེང་བརྒྱད་པའི་ཡབ་གཞིས་དང་ཟླ་བསྒྲིལ་བས་ལྷ་ཀླུ་ནི་རྒྱལ་དབང་སྐུ་ཕྲེང་གཉིས་ཀྱི་ཡབ་གཞིས་ཡིན། རིག་གསར་སྐབས་ཉམས་སྐྱོན་ཆེར་མ་བྱུང་བར་དེང་སྐབས་ཡབ་གཞིས་ལྷ་ཀླུའི་གཟིམ་ཁང་དུ་ལྷ་ས་གྲོང་ཁྱེར་ཁྲེང་ཀོན་ཆུས་ལྷ་ཀླུ་གྲོང་མི་ཨུ་ལྷན་ཁང་བྱེད་མུས་ཡིན། གསན་མཁན་རྣམ་པ་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཐེངས་འདིའི་བོད་རིག་པའི་སྐྱེད་ཚལ་ཞེས་པའི་ཆེད་སྒྲིག་ལེ་ཚན་བརྒྱུད་བསྒྲགས་ཞུ་བཞིན་དུ་ཡོད། ང་ང། སྔོན་དུས་ལྷ་སའི་སྤྲོ་སྐྱིད་གཏོང་ཡུལ་གྱི་གླིང་ཁ། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་གོང་གི་གྲོང་ཁྱེར་ལྷ་སའི་མཐའ་འཁོར་གྱི་རང་བཞིན་ཁོར་ཡུག་ཏུ་མཚོན་ན། དབྱར་དུས་གྲོང་མི་སེར་སྐྱ་རྣམས་དགའ་སྤྲོ་རྩེད་འཇོའི་དཔལ་ལ་རོལ་བའི་དབྱར་སྐྱིད་གཏོང་ཡུལ་གྱི་མིས་བཟོས་སྐྱེད་མོས་ཚལ་ལམ་གླིང་ཀ་ཁག་ལྔ་བཅུ་སྐོར་ཡོད་པ་ལས་གྲགས་ཆེ་བ་ནི་དང་པོ་ནོར་བུ་གླིང་ཀ་དང་གཉིས་པ་ནོར་སྟོད་གླིང་ཀ། གསུམ་པ་བཞུགས་ཁྲི་གླིང་ཀ། བཞི་པ་རྩེ་དྲུང་གླིང་ཀ། ལྔ་པ་འཕྲལ་བདེ་གླིང་ཀ། དྲུག་པ་གཉེར་ཚང་གླིང་ཀ།

སྔོན་དུས་ལྷ་སར་གོང་གསལ་གླིང་ཀ་མང་བས་མི་རྣམས་དབྱར་དུས་སུ་གླིང་ཀའི་སྤྲོ་སྐྱིད་གཏོང་སའི་གླིང་ཀ་མང་པོ་ཡོད་པའི་ནང་ནས་འཇག་མ་གླིང་ཀ་འདི་ཉིད་སྔོན་དུས་དེ་གར་ཆུ་བཟང་ཞིང་ལྕང་མ་མང་བ་ལྷ་སའི་སྐྱིད་ཆུའི་འགྲམ་མི་རྣམས་གླིང་ཀ་གཏོང་ས་དང།

དེ་སྔོན་ལྷ་ལྡན་དུ་གླིང་ཀ་མང་དག་ཅིག་ཡོད་པར་བརྟེན་རང་རེའི་གྲོང་ཁྱེར་འདི་ཉིད་ཀྱི་མཁའ་རླུང་དྭངས་གཙང་ཡོང་རྒྱུར་ཕན་ཆ་ཆེན་པོ་ཐོན་པ་མ་ཟད་ཡུལ་གྱི་ཁོར་ཡུག་མཛེས་ཆ་དང་ཆུ་རླུང་དྲག་པོའི་གནོད་འཚེ་སྔོན་འགོག་སོགས་ལ་ནུས་པ་ཆེན་པོ་ཡོད་ཚུལ་དེང་རབས་ཀྱི་ཚན་རིག་ཤེས་བྱ་ལས་མཁྱེན་ནོ། རྒྱལ་པོ་ལུགས་ཀྱི་བསྟན་བཅོས་ལས། ཀུན་དགའ་ར་བ་མེ་ཏོག་ཚལ། ལྷ་མཆོད་དུས་ཀྱི་དགའ་སྟོན་ས། བྲོ་གར་གླུ་ཡི་རིག་བྱེད་སོགས། འཇིག་རྟེན་དགའ་བ་སྐྱེད་ཕྱིར་བཞག། ཅེས་བོད་འདིར་གནའ་བོ་ནས་མེ་ཏོག་གི་ཚལ་དང་བཅས་པའི་སྐྱེད་མོས་ཚལ་རྣམས་ནི་མི་རྣམས་ལ་དགའ་བའི་རང་བཞིན་གྱིས་སྐྱེད་པར་བྱ་ཡུལ་གྱི་གནས་བཟང་པོ་ཞིག་ཡིན་པའི་ཕྱིར་ན་གླིང་ག་དེ་དག་རང་སར་བཞག་དགོས་པར་གསུངས་ཡོད། འོན་ཀྱང་དེང་སྐབས་སྤྲོ་སྐྱིད།

རི་དྭགས་གྲངས་ཀྱིས་མི་ལངས་པ། བག་ཕེབས་ཏེ་རྩེ་བཞིན། རྒོད་དང་གོ་བོ་བྱ་གླག་ཁྲ་བྱ་རོག་པིང་ཀྱུར་མ་འུག་པ་ཁྭ་ཏ་ཁྲུང་ཁྲུང་ངང་པ་དཀར་སེར་ཁུག་རྟ་ཁང་བྱིའུ་སྐྱ་ཆུང་ཅོ་ག་རི་བྱིའུ་ཕོ་རོག་ཆུ་སྐྱར་སོགས་འདབ་ཆགས་རྣམས་ཀྱིས། འདབ་གཤོག་གར་སྟབས་བསྒྱུར་བ་ལ་སོགས་པའི་ལྷ་ས་ནི་མིང་དོན་མཚུངས་པའི་ལྷ་ཡི་ས་ལ་ཕེབས་པ་ལྟ་བུ་ཡིན། དེ་ལྟར་གནའ་བོའི་དུས་སུ་གྲོང་ཁྱེར་ལྷ་ས་ཁོ་ནར་གཅན་གཟན་དང་རི་དྭགས་འདབ་ཆགས་ཀྱིས་དེ་ལྟར་བརྒྱན་པར་གྱུར་ཡོད་ན། སྐབས་དེ་བོད་ཡོངས་ཀྱི་ཁོར་ཡུག་གི་མཛེས་ཉམས་ཇི་ལྟར་ལྡན་ཚུལ་ནི་མི་རྣམས་ཀྱིས་དཔོག་པར་ནུས་སོ། གསན་མཁན་རྣམ་པ་ཚོ། ཐེངས་འདིའི་ཞུ་མཚམས་འདི་གར་བཞག་ནས